ད་འདི་གཙོ་བོ་ག་རེ་ཟེར་ན་བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱང་སྟངས་དམིགས་རྣམ་སྐྱོང་ན་དེ་རེད་འདུག་བདག་དང་གཞན་གཉིས་ཨ་ཅིག་གི་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་སྒོ་ཀུན་ནས་ཡོད་པར་མཚུངས་པ་དེའི་རྒྱུ་མཚན་ལ་བརྟེན་ནས་ཨ་ཅིག་གི་གཞན་གྱི་ད་ཅིག་གི་བདེ་བ་དེ་ཡང་བསྒྲུབ་བྱ་ཡིན་པ་གཞན་གྱི་སྡུག་བསྔལ་དེ་ཡང་བསལ་བྱ་ཡིན་པ་ཅིག་ད་བདག་ནང་བཞིན་གཞན་གྱི་སྡུག་བསྔལ་བསལ་ཡག་དང་བདེ་བ་བསྒྲུབ་ཡག་ཆེད་དུ་རང་ཉིད་ཀྱི་ལུས་ལོངས་སྤྱོད་དགེ་རྩ་དང་བཅས་པ་ཐམས་ཅད་ག་རེ་ཟེར་ན་སེམས་ཅན་གཞན་དག་གི་བདེ་སྐྱིད་བསྒྲུབ་ཡག་ཆེད་དང་སེམས་ཅན་གཞན་དག་ག་རེ་རེད་སྡུག་བསྔལ་བསལ་ཡག་ཆེད་དུ་བ་བཏང་ཡག་ཨོ་འདུག་ཅེས་བློ་སྦྱང་ཡག་དེ་ག་རེ་ཟེར་ན

འདུག་ཟེར། རེད་ད། དེ་ནས། ལྷན་ཅིག་བྱེད་རྐྱེན་ཚོགས་བསགས་སྒྲིབ་སྦྱང་དེ་ཡག་པོ་བྱུང། ད་ཉེར་ལེན་དམིགས་རྣམ་ཅིག་གང་ལ་གང་འཚམ་བསྐྱངས་ཡོང་དུས་གང་ལ། ད་སོ་སོའི་རྒྱུད་ལ་བྱང་ཆུབ་སེམས་འདི། ཨམ་ཅིག། ད་དཔེ་ཅིག། ད་སོ་སོའི། བྱུང་ན་བཅོས་མིན་བཅོས་མ་མ་ཡིན་པའི་མྱོང་བ་དེ་ནི་དཔེ་ཡག་པོ་རེད་བ་དེ་མ་བྱུང་ན་རྩོལ་བཅས་ཀྱི་མྱོང་བ་ཙམ། ཨ་དེ་མ་བྱུང་ན་ཉམས་འོག་ཏུ་ཚུད་པ་ལྟ་བུ་ཅིག་བྱུང་བའི་མཚམས་དེ་ནས་ཨ་ནི་གཞི་ནས་ག་རེ་བྱང་ཆུབ་སེམས་དཔའི་སྡོམ་པ་ལེན་དགོས་རེད་གོ་རིམ་འདུག་ཟེར། རེད་ད་ནམ་རྒྱུན་ང་ཚོ་བྱང་ཆུབ་སེམས་དཔའི་སྡོམ་པ་ལེན་ཡོང་དུས་གང་ལ་ཅིག་གི་བསྲུང་བྱ་ག་རེ་ཡིན་མེད་ཞེ་དྲག་ཞེ་དྲག་དོ་སྣང་ཞིག་ཡོད་མ་རེད་ཨ་སོ་སོའི་པའི་སྡོམ་པ་དེ་ལེན་པ་ལ་སོ་སོའི་སེམས་སེམས་རྒྱུད་ལ་ཨ་ཅིག་ག་རེ་ཟེར་ན་ཆ་རྐྱེན་ག་འདྲའི་ཚང་བ་མེད་དེའི་དོ་སྣང་ཞིག་ཡོད་མ་རེད་ཨ་ཅིག་གིས་བླ་མས་དེ་དུས་དམིགས་རྣམ་སྐྱོང་ཡག་ངོ་ངོ་སྤྲོད་གནང་གི་རེད་འོན་ཀྱང་གོ་རིམ་ཞིག་ད་ནམ་རྒྱུན་ད་ནི་ཅིག་གི་བྱང་ཆུབ་སེམས་དཔའི་སྡོམ་པ་བླང་ཡོང་དུས་གང་ལ་དང་པོ་ཚོགས་བསགས་སྒྲིབ་སྦྱང་ཆེད་དུ་ནམ་ཡན་ལག་བདུན་པ་ཅིག་ངེས་པར་གསུང་གི་འདུག་ག་རྒྱས་བསྡུས་མ་གཏོགས་པ

ཨཱ་ནི་ཁོའི་རྒྱུད་ལ་བྱང་ཆུབ་སེམས་སྡོམ་པ་ཕལ་ཆེར་སྐྱེ་གི་མ་རེད། ལམ་རིམ་ཆེན་མོའི་ནང་ག་ཟེར་བྱང་ཆུབ་སེམས་སྡོམ་པ་རང་རྒྱུད་ལ་སྐྱེ་བ་ལ་ཆ་རྐྱེན་མང་པོ་བཞག་བཞག་རེད། ད་ང་ཚོ་ནམ་རྒྱུན་འདིའི་དོ་སྣང་ཞེ་དྲག་ཡོང་མི་འདུག་གང་ལྟར་ཡང་ལྟ་འདི་སྤྱོད་འཇུག་གི་གཞུང་ནང་བཞིན་ཕར་བྱས་པ་ཡིན་ན། ལྷན་ཅིག་བྱེད་རྐྱེན་ག་རེ་རེད་ཚོགས་བསགས་སྒྲིབ་སྦྱང་བྱེད་ཡག་ཅིག། ཨ་ཉེར་ལེན་ག་རེ་ཟེར་ན་དམིགས་རྣམ་སྐྱོང་ཡག་ཅིག། ད་ཉེར་ལེན་དམིགས་རྣམ་སྐྱོང་ནས་གང་ལ་གང་འཚམ་དུ་སོ་སོའི་རྒྱུད་ལ་ད། ཅིག་གི། མ་མཐའ་ལ་ཡང་ག་རེ་ཟེར་ན་ཉམས་འོག་ཏུ་ཚུད་པ་ལྟ་བུ་ཞིག་ད་བྱང་ཆུབ་སེམས་ཟེར་ཡག་དེ་ཉིད་གོམས་ན་གོམས་ཐུབ་ས་རེད་བསམ་བསམ་ཅིག།

གཅིག་ལེན་སྟངས་ཀྱི་ད་སྲོལ་མི་འདྲ་བ་གཉིས་ཡོད་པ་རེད། ད་རྒྱ་ཆེན་སྤྱོད་བརྒྱུད་ཟེར་ནས་མི་འདུག་དཔེར་ན་རྗེ་བཙུན་བྱམས་མགོན་ནས་འཕགས་པ་ཐོགས་མེད་བརྒྱུད་འཕགས་པ་ཐོགས་མེད་ནས་མར་བརྒྱུད་བྱས་པའི་ཨ་བྱང་ཆུབ་སེམས་དཔའི་སྡོམ་པ་ལེན་སྟངས་ཤིག་ཡོད་རེད་དེ་གཙོ་བོ་བྱང་ས་ནས་གསུངས་པ་དེ་རེད། དེ་ལེན་སྟངས་ཤིག་ཡོད་རེད་གཅིག་དེ་རེད་དེ་གཙོ་བོ་རྒྱ་ཆེན་སྤྱོད་བརྒྱུད་ཀྱི་པས་ད་བླ་མ་གོང་མ་རྣམས་ཀྱིས་ཨ་བྱང་ཆུབ་སེམས་དཔའི་སྡོམ་པ་ལེན་སྟངས་རིམ་པ་དེ་དེ་ག་བ་ན་བཀོད་བཞག་པ་ཟེར་ན་བྱང་སའི་ནང་ཡོད་རེད་དེ་གཅིག་བྱས།

དབུ་འབྱེད་མཛད་སྒོ་མ་རེད་ཚར་གཉིས་པ་དེ་སྐྱབས་མགོན་རིན་པོ་ཆེ་ཕེབས་དུས་གང་འདི་གནང་རེད་ཁྱེད་རང་ཚོ་དྲན་གསོས་ཡོད་ཀྱི་རེད་དེ་དུས་དམིགས་བསལ་གྱི་གནང་སོང་དེ་བཞིན་བཞག་ཡིན། ཟེར་ན་ད་བི་དེ་དུས་ག་རེ་ཟེར་ན་ཅིག་ཅིག་དེའི་ཐོག་ནས་སྡོམ་པ་ལེན་ཡག་རྒྱུན་རིམ་བྱེད་པར་བ་དང་མན་ངག་རྒྱུན་རེད་དེ་ཆད་ཡག་ཉེན་ཁ་ཡོད་ད་སྐྱབས་མགོན་རིན་པོ་ཆེ་ཡག་ཟིག་ཁ་བསྐངས་པའི་ཟུར་ཞིག་རེད་དེ་ཡིན་ད་འདི་ང་ཚོ་ནམ་རྒྱུན་ད་ཅིག་སོ་སོའི

ཅི་ཟེར་དམ་ཅིག་འདྲི་ག་དམ་ཚག་གི་མི་འདུག་འོ་དེ་ཡིན་ཙང་སྟེ་ཅིག་རེད་ད་གཉིས་པ་ག་ཟེར་ན་རླབས་ཆེན་སྤྱོད་བརྒྱུད་རྗེ་བཙུན་འཇམ་དཔལ་དབྱངས་ནས་མགོན་པོ་ཞི་བ་ལྷ་མགོན་པོ་ཞི་བ་ལྷ་ནས་མར་བརྒྱུད་བྱས་པའི་ད་ལྟ་འཇམ་དབྱངས་སྤྱོད་འཇུག་གཞི་བཞག་པའི་བྱང་ཆུབ་སེམས་དཔའི་སྡོམ་པ་ལེན་སྟངས་རིམ་པ་དེ་རེད་དེ་གཙོ་བོ་རླབས་ཆེན་སྤྱོད་བརྒྱུད་ག་ཟེར་ན་ཅིག་གི་སྔོན་གྱི་སྐྱེས་བུ་རྣམས་ཀྱིས་བྱང་ཆུབ་སེམས་དཔའི་སྡོམ་པ་ལེན་སྟངས་རིམ་པ་དེ་དེའི་སྟབས་བདེ་གི་རེད་ད་ལྟ་འདི་ནང་བཞིན་རེད་ཞེ་དྲག་མི་འདུག་པ་སྦྱོར་བའི་ཆོ་ག་དེ་ལ་ག་རེ་རེད།

ཨན་ཅང། སྤྱོད་འཇུག་ཞུགས་དང་འགྲོ་སོང་མང། ལས་སྣང་རིམ་པ་བྱེད་ན་ཨན་རྩ་ལྟུང་ག་ཟེར་ན་དེ་ལས་མང་བ་སོགས་རེད་ཟེར་དོན་འཁྲུལ་ད་ཅིག་ཁ་ཅིག་འདོད་པོ་མང་པོ་ཡོད་རེད་ན་རང་ལུགས་ག་ཟེར་ན་སྡོམ་པའི་ག་ཟེར་ན་ཆོ་ག་རྒྱས་བསྡུས་ཙམ་མ་གཏོགས་ཐོབ་ཡག་གི་སྡོམ་པ་ལས་གཅིག་པོ་རེད་ཐོབ་ནས་ག་ཟེར་ན་སྡོམ་པ་དེ་ཅིག་སྲུང་ཡག་གི་ད་སྲུང་བྱེད་འབྱོར་བ་དེ་ཡང་མང་ཉུང་ཁྱད་པར་ཡོད་མ་རེད་གཅིག་པོ་རེད་གསུངས་བཞག་རེད་ད་འདི་ངས་ང་རང་གི་དང་ཟིན་བྲིས་འབྱོར་འདི་ན་བྲིས་བྱས་འབྱོར་མ་ང་དུས་ཚོད་བྱུང་ན་འོ་དེ་ནས་མ་ཞིབ་ཚགས་པོ་ཞུས་ཤེས་ན་འགྲིག་རེད་བ། ད་འདི་འདོད་འདོད་ཡོད་རེད་ཡོད་རེད་བསམ་བསམ་ཅིག་དྲན་གསོས་ན་འགྲིག་རེད་མར་བས་འོ་དུས་ཚོད་བྱས།

གཅིག་འདི་རེད་ཅེས་ག་ཟེར་ན་བྱང་སའི་དེ་དང་པོ་ག་ཟེར་ན་སེམས་བསྐྱེད་ཆུ་སེམས་བསྐྱེད་པའི་རྗེས་སུ་སྡོམ་པ་ལེན་བྱེད་ཡག་དེ་རེད་བྱས་ཙང་ད་སེམས་སྡོམ་གཉིས་རིམ་ཅན་དུ་རེད་དང་ན་ཞེ་སྡོམ་པ་གཉིས་རིམ་ཅན་དུ་རེད་ད་སྤྱོད་འཇུག་དེ་ག་ཟེར་ན་སྡོམ་པ་གཉིས་ཅིག་ཆར་དུ་ཨ་སེམས་སྡོམ་གཉིས་ཀྱང་ཅིག་ཆར་དུ་རེད་འོ་དེ་འདྲ་ཡིན་ཙང་ཏིས་མི་འདྲ་བ་དེ་བ་རེད་ད་ཁ་ཅིག་ཆུང་ཆུང་བྱས་ན་བྱང་ས་ནས་གསུངས་ཡག་དེ་དབང་པོ་ཏིས་རྟུལ་པོ། དེ་ཚོས་གི་པད་ཅིག་སྡོམ་པ་ལེན་སྟངས་དེ་རེད་སྤྱོད་འཇུག་གཞུང་བཤད་དེ་དབང་པོ་རྣོན་པོ་དེ་ཚོས་ལེན་སྟངས་དེ་རེད་ཟེར་གི་འདུག་ད་དེ་ཚོའི་རྣམ་གཞག་དེ་ངེས་པར་ཤེས་དགོས་དང་ང་ཚོ་དཔེ་ཆ་བ་ཅིག་རེད་པ་ཨང་ཅིག་གི་ཡིན་དུས་ང་དེ་ཚོ་མ་ཤེས་ན་ཨང་ཅིག་གི་སོ་སོའི་པད་ཅིག་ག་རེ་ཡིན་ན་དེའི་ཐོག་ལ་པད་ཅིག་རྨོངས་བསྡད་གི་རེད་ཨ་མི་ལ་འགྲེལ་བཤད་རྒྱག་ཐུབ་མ་རེད་པ་ཨང་བྱང་ཆུབ་སེམས་དཔའི་སྡོམ་པ་ལེན་སྟངས་དེ་ག་འདྲས་ལེན་དགོས་རེད་ག་རེ་སྲུང་དགོས་རེད་ཨང་ལེན་སྟངས་རིམ་པ་ག་འདྲས་ཡོག་རེད་ཟེར་དུས་འོ་ན་ད་ང་ཧ་གོ་གི་མེད་ཟེར་ན་འགྲིག་གི་མ་རེད་པ་ཨ་དེ་ངེས་པར་དུ་དགོས་ཀྱི་རེད

ད་ཚིག་རྐང་བརྒྱད་འདུག་པ་དེ་མར་ཀློག་ཞུ་གི་ཡིན་ད། ད་ཇི་ལྟར་སྔོན་གྱི་བདེ་གཤེགས་ཀྱིས་བྱང་ཆུབ་ཐུགས་ནི་བསྐྱེད་པ་དང་བྱང་ཆུབ་སེམས་དཔའི་བསླབ་པ་ལ་དེ་དག་རིམ་བཞིན་གནས་པ་ལྟར་དེ་བཞིན་འགྲོ་ལ་ཕན་དོན་དུ་བྱང་ཆུབ་སེམས་ནི་བསྐྱེད་བགྱི་ཞིང་དེ་བཞིན་དུ་ནི་བསླབ་པ་ལ་ཡང་རིམ་པ་བཞིན་དུ་བསླབ་པར་བགྱི་ད་དེ་ཡན་ཆད་རེད་བཞག་ཚིག་རྐང་ག་ཚོད་འདུག་ཚིག་རྐང་བརྒྱད་དུ་བ། ད་འདི་བར་སྨོན་སེམས་དང་འཇུག་སེམས་སོ་སོར་བྱས་པ་ན་འདུག་སེ་རེད། ཇི་ལྟར་སྔོན་གྱི་བདེ་གཤེགས་ཀྱིས་བྱང་ཆུབ་ཐུགས་ནི་བསྐྱེད་པ་དང་ཟེར་དུས་སྒང་ལ་ཨན་ཅིག་ག་ཟེར་སྨོན་སྡོམ་ལེན་སྟངས་དེ་རེད།

སྨོན་སེམས་དང་ག་རེ་ལ་འཇུག་སེམས་བསྐྱེད་ཚུལ་དེ་བྱས། ད་དེ་བཞིན་འགྲོ་ལ་ཕན་དོན་དུ་ཟེར་དང་དེ་ནང་བཞིན་ཨང་འགྲོ་བ་སེམས་ཅན་ཐམས་ཅད་ལ་མཐའ་གཅིག་ཏུ་ཕན་པའི་ཆེད་དུ་ང་རང་ད་བྱང་ཆུབ་སེམས་དཔའ་དང་པོ་ན་ཡིན་རང་ཉིད་ཀྱིས་ཟེར་རེད་བ་ཕན་དོན་དུ་རང་ཉིད་ཀྱིས་ཀྱང་དང་པོ་བྱང་ཆུབ་མཆོག་ཏུ་སྨོན་པའི་སེམས་བསྐྱེད་ཅིང། དེ་བཞིན་དུ་ཨང་ག་ཟེར་ན་འོ་ལགས་སོ་བྱང་ཆུབ་སེམས་དཔའི་ག་ཟེར་ན་སྤྱོད་པ་ལ་སློབ་པར་འདོད་པའི་ག་ཟེར་ན་ཨང་འཇུག་པའི་སེམས་བསྐྱེད་ཀྱང་རིམ་པ་བཞིན་དུ་བསླབ་ཀྱི་ཡིན་ཟེར་ཡ་རེད་ད་འདི་ལ་སྨོན་སེམས་དང། སྨོན་སྡོམ་དང་འཇུག་སྡོམ་གཉིས་ཀ་བྱ་ཡ་འདུག་ག། ག་ཟེར་ན། ཇི་ལྟར་སྔོན་གྱི་བདེ་གཤེགས་བྱང་ཆུབ་ཐུགས་ནི་བསྐྱེད་པ་དང། ཚིག་དེ་དང་ཡང། དེ་བཞིན་འགྲོ་ལ་ཕན་དོན་དུ་བྱང་ཆུབ་སེམས་ནི་བསྐྱེད་བགྱི་ཞིང་ཟེར་ཡ་བྱ་ན། ད་སྨོན་སེམས་ལོགས་སུ་འདོན་འགྲོ་རེད་ག་ཟེར་ན། ཇི་ལྟར་སྔོན་གྱི་བདེ་གཤེགས་ཀྱིས་བྱང་ཆུབ་ཐུགས་ནི་བསྐྱེད་པ་དང། དེ་བཞིན་འགྲོ་ལ་ཕན་དོན་དུ་བྱང་ཆུབ་སེམས་ནི་བསྐྱེད་པར་བགྱི་ཟེར་དུས་སྒང་ལ་སྨོན་སེམས་རང་ལ་བྱ། བྱང་ཆུབ་སེམས་དཔའི་བསླབ་པ་ལ་དེ་དག་རིམ་བཞིན་གནས་པ་ལྟར་དེ་བཞིན་དུ་ནི་བསླབ་པ་ལའང་རིམ་པ་བཞིན་དུ་བསླབ་པར་བགྱི་ཟེར་དུས་སྒང་ལ་འཇུག་སེམས་ལ་བྱ། ད་འཇུག་སྡོམ་རང་བྱ་རེད་བ། ཨོ་དེ་འདྲ་བྱེད་དུས་སྒང་ལ་བདག་རང་ཡོང་གི་འདུག་བ། ཚིག་གཉིས། དང་པོ། བཅོམ་ལྡན་འདས་སྔོན་གྱི་བཅོམ་ལྡན་འདས་ལ་སོགས་པ་དེ་དག་གིས་དང་པོ། ཨན་བྱང་ཆུབ་མཆོག་ཏུ་སྨོན་པའི་སེམས་བསྐྱེད་པ་ནང་བཞིན་ངས་ཡང་དེ་རིང་སྨོན་པའི་སེམས་བསྐྱེད་ཀྱི་ཡིན་ཚིག་དེ་ཡང་བྱ། ཨ་སྔོན་གྱི་ད་ག་ཟེར་ན་སངས་རྒྱས་དང་བྱུང་སངས་རྒྱས་རྣམས་ཀྱིས་སྨོན་པའི་སེམས་བསྐྱེད་ནས་ཨན་སྤྱོད་པ་ལ་སློབ་པར་མཛད་པ་དེ་ནང་བཞིན་ངས་ཀྱང་ག་ཟེར་ན་སྤྱོད་པ་ལ་སློབ་པར་མཛད་ཀྱི་ཡིན་ཟེར་དུས་སྒང་ལ་ད་ག་རེ་སྨོན་སྡོམ་ད་ག་རེ་ཨན་འཇུག་སྡོམ་གཉིས་ཀ་ག་ཟེར་ན་ཅིག་ཆར་དུ་ལེན་རིམ་པ་ཆགས་སོང།

ལྟར། དེ་བཞིན་དུ་ནི་ཕན་དོན་དེ་བཞིན་འགྲོ་ལ་ཕན་དོན་དུ་བྱང་ཆུབ་སེམས་ནི་བསྐྱེད་བགྱི་ཞིང། སྨོན་སེམས་ཉིད་ལ་སྔོན་ལ་བྱས་སོང། ད་ནི་བྱང་ཆུབ་སེམས་དཔའི་བསླབ་པ་དེ་དག་རིམ་བཞིན་གནས་པ་ལྟར། བདག་ཀྱང་འགྲོ་ལ་ཕན་དོན་དུ་ཨ་ནི་ག་རེ་བྱང་ཆུབ་སེམས་དཔའི་བསླབ་པ་ལ་རིམ་པ་བཞིན་དུ་བསླབ་པར་བགྱི་ཟེར་དུས་བྱ་བས་ན་ཨ་ནི་ག་ཟེར་ཡང་དང་པོ་ག་རེ་ཟེར་ན་སྨོན་སེམས་ལེན་དེ་ནས་འཇུག་སྡོམ་ལེན་སོང་འོ་འདུག་ཟེར་ཅིག་ཅར་དུ་ལེན་ནའང་ཆོག་གི་རེད། ག་ཟེར་རིམ་ཅན་དུ་ལེན་ནའང་ཆོག་གི་རེད། ཡང་གཙོ་ཆེ་བ་དེ་ད་ག་ཅིག་ཅར་དུ་ལེན་པའི་དབང་དུ་བྱས་པ་རེད་འདུག་ཟེར། ཚིག་གོང་རྒྱུ་ཡལ་འདུག་ཨ་རྒྱུ་ཕྱིན་སོང། ཇི་ལྟར་སྔོན་གྱི་བདེ་བྱང་ཆུབ་ཐུགས་ནི་བསྐྱེད་པ་ལྟར། དེ་བཞིན་འགྲོ་ལ་ཕན་དོན་དུ་བྱང་ཆུབ་སེམས་ནི་བསྐྱེད་བགྱི་ཞིང། སྨོན་སེམས་ལེན་སྟངས་ཅིག་རེད་བ། བྱང་ཆུབ་སེམས་དཔའི་བསླབ་པ་དེ་དག་རིམ་བཞིན་གནས་པ་ལྟར། དེ་བཞིན་བདག་ཀྱང་འགྲོ་ལ་ཕན་དོན་དུ། ག་ཟེར་ན་རིམ་པ་བཞིན་དུ་བསླབ་པར་བགྱི་ཟེར་དུས་སྒང་ལ། འཇུག་སྡོམ་རྗེས་ལ་བྱས་སྨོན་སེམས་སྔོན་ལ་ཆགས་སོང། ད་རྒྱུར་ཤིང་ཟེར་དུས་རྒྱུ་ནའང་འགྲིག་གོ་ཡང་ཁྱོད་ཚོ། ཡང་སོ་སོ་རིམ་ཅན་དུ་ལེན་གྱི་ཡིན་བསམ་བསམ་ཡོད་ན་འདུག་ཟེར་ལེན་ནའང་འགྲིག་གོ་སྤྱོད་འཇུག་ཆོ་ག་ལ་བརྟེན་ནས་རེད་བ། འོ་འདུག་ཟེར། ད་ང་ཚོ་ནམ་རྒྱུན་ང་ཚོའི་བླ་མ་དངོས་ཀྱི་དྲུང་ལ་ཨ་ནི་ཅིག་ད་ལན་གསུམ་པོ་ལན་གསུམ་པོའི་ཨ་མཇུག་ཨ་ནི་ཚིག་ཐ་མ་ག་ཟེར་རིམ་པ་བཞིན་དུ་བསླབ་པར་བགྱི་ཞེས་པའི་ཚིག་མཇུག་རྫོགས་པ་དང་སོ་སོའི་རྒྱུད་ལ་སྡོམ་པ་སྐྱེས་སོང་མོས་པ་བྱས་དེ་བཞིན་མོས་པ་ངེས་པར་དུ་བྱེད་དགོས་རེད། མོས་པ་མ་བྱས་ན་བྱང་ཆུབ་སེམས་དཔའི་སྡོམ་པ་སྐྱེ་གི་མ་རེད། དེ་ནི་མོས་པ་མ་བྱས་ན་བྱང་ཆུབ་སེམས་དཔའི་སྡོམ་པ་སྐྱེ་ཡག་ག་རེ་ཡོད་མ་རེད། ག་ཟེར་ད་མོས་པ་བྱེད་དགོས་རེད་སྔར་བྱང་ཆུབ་སེམས་དཔའི་སྡོམ་པ་རྒྱུད་ལ་མ་སྐྱེས་པ་ཅིག་ཡིན་ན་གསར་དུ་སྐྱེས་སོང་བསམ་བསམ་པ་ཅིག་སྔར་སྐྱེས་ཟིན་པ་ཅིག་ཨ་ནི་ཅིག་ཉམས་པ་ཡོད་ན་ནི་ཨ་ཉམས་པ་དེ་ཡང་སོས་སོང་བསམ་བསམ་ཅིག། སྔར་སྐྱེས་ཟིན་མ་ཉམས་པ་བྱུང་ན་མ་ཉམས་པ་དེ་གོང་ནས་གོང་དུ་འཕེལ་སོང་བསམ་བསམ་ཅིག་མོས་པ་གསུམ་བྱས་ཡོད་རེད་ད་སོ་སོའི་རྒྱུད་ལ། མེད་པ་ཡིན་ན་ནི་གསར་དུ་སྐྱེས་སོང་བསམ་བསམ་ཅིག། སྔར་ཐོབ་ཟིན་པ་ཅིག་ཉམས་པ་ཡིན་ན་ནི་སླར་སོས་སོང་བསམ་བསམ་ཅིག་བྱས། སྔར་དེ་ཅིག་ཐོབ་ཟིན་པ་མ་ཉམས་པ་ཡོད་ན་ག་རེ་བྱེད་དགོས་རེད་གོང་ནས་གོང་དུ་འཕེལ་སོང་བསམ་བསམ་ཅིག་མོས་པ་བྱས་ན་འགྲིག་གི་རེད་ག་ཟེར་དེ་བླ་མས་ཡང་ག་དུས་ནས་བཀའ་གནང་གི་འདུག་བ། སོ་སོའི་དཔེ་ཅིག། གཉིད་ཁུག་ན་དེ་ནི་དག་གི་རེད་བྱས་ནས་གཉིད་ཁུག་གཉིད་ཁུག་ནས་ཚུལ་ག་ག་རེད་གཉིད་མི་ཁུག་ན་ནི་ངེས་པར་དུ་གོ་བསམ་གཏོང་དགོས་རེད་བ།

མ་ཉམས་པ་རྒྱུད་ལ་གཅིག། ག་དུས་ནས་ཅིག་མ་ཉམས་པ་བྱེད་ཀྱི་ཡིན་བསམ་བསམ་བྱས། དེ་འདྲའི་མ་ཉམས་ཀྱི་ཆེད་དུ་ངས་བསླབ་བྱ་ལ་བསླབ་ཀྱི་ཡིན་བསམ་བསམ་བྱས། ལེན་པ་ནི་འདི་ག་རེ་རེད་སྨོན་སེམས་དམ་བཅའ་ཅན་འདི་རེད་སྨོན་སེམས་དམ་བཅའ་འདི་བསླབ་བྱ་བསླབ་དགོས་རེད་སྨོན་སེམས་ཙམ་འདི་ལ་ག་རེ་ཡོད་མ་རེད་བསླབ་བྱ་ཡོད་མ་རེད་ཁོ་ད་སྨོན་པའི་སེམས་སྐྱེས་པ་ཙམ་རེད་མ་གཏོགས་ཨ་ནི་ཅིག་བསླབ་བྱ་ལ་ཡང་ཡོད་མ་རེད་ད་སྨོན་སེམས་དམ་བཅའ་ཅིག་སྐྱེས་ན་ག་རེ་ཟེར་ན་དེ་འདྲའི་སེམས་དེ་ནམ་ཡང་མི་ཉམས་པར་སྲུང་གི་ཡིན་བསམ་བསམ་དེ་འདྲའི་མི་ཉམས་པར་སྲུང་ཡའི་རྒྱུ་བསླབ་བྱ་ག་ཚོད་བསླབ་བྱ་བཅུ་གཉིས་བསླབ་དགོས་རེད་ཚེ་འདིར་མི་ཉམས་པའི་རྒྱུ་བཞི་དང་ཚེ་རབས་གཞན་དུ་མི་ཉམས་པའི་རྒྱུ་བརྒྱད་ལ་བསླབ་དགོས་རེད།

བསླབ་བྱ་བསླབ་མ་དགོས་ཅིག་དང་བསླབ་དགོས་གཉིས་ཡོད་པ་མ་རེད་འཇུག་སྡོམ་ནི་ག་རེ་ངེས་པ་ལ་ག་རེ་རེད་བསླབ་བྱ་བསླབ་དགོས་པས་ཁྱབ་རེད་ད་དེ་བསླབ་བྱ་དེ་ག་ཚོད་ཡོད་རེད་ཟེར་ན་རྩ་ལྟུང་དང་ཉེས་བྱས་གཉིས་བྱས་རྩ་ལྟུང་དེ་ལ་རྩ་ལྟུང་བཅོ་བརྒྱད་ཡོད་རེད་ཉེས་བྱས་དེ་ལ་ག་ཚོད་ཡོད་རེད་ཉེས་བྱས་བཞི་བཅུ་ཞེ་དྲུག་ཡོད་རེད་ད་རྩ་ལྟུང་བཅོ་བརྒྱད་དེ་དཔེ་ཆ་ཚང་བྱས་ཞུ་མི་ཐུབ་ཡོང་གི་མ་རེད་རྩ་ལྟུང་བྱས་ཀུན་དཀྲིས་ཚང་དགོས་དང་མ་དགོས་བསམ་སྦྱོར་རང་གི་ངོ་བོ་དང་ཨ་ནི་ཅིག་རྩ་ལྟུང་རང་གི་ངོ་བོ་རེ་རེ་བྱས་ད་ངོ་བོ་དེ་ལ་ཡན་ལག་ག་རེ་ག་རེ་ཚང་དགོས་པའི་ཆ་ཚང་ཅིག་རྗེས་ལ་ང་ཚོ་ཞུ་གི་རེད་བ་ད་ནི་ཡོང་གི་མ་རེད། ད་འདི་འདྲ་ཡོད་ཨ་ཡོད་ཨ་ད་ནི་འདི་ཡོད་ཨ་ཟེར་བྱས་ཏེ་ཨ་ནི་རྗེས་ལ་ཁོ་ཡོད་རྒྱུ་དེ་ག་རེ་ག་རེ་ཡིན་མིན་ཅིག་ར་འཕྲོད་འགྲོ་གི་རེད་བ་འོ་འདུག་ཟེར་རེད། ད་དེ་ནས་ག་ཟེར་ན་བྱང་ཆུབ་སེམས་དཔའི་སྡོམ་པ་རང་རྒྱུད་ལ་སྐྱེས་ནས་ད་མཐར་ག་ཟེར་ན་དགའ་བ་སྒོམ་ཡ་དེ་རེད་ད་དགའ་བ་སྒོམ་ཡ་དེ་ལ་གཉིས་ཡོང་བ་རེད་རང་དགའ་བ་སྐྱེད་པ་དང་གཞན་དགའ་བ་བྱེད་དུ་འཇུག་པ་གཉིས་ཡོང་གི་རེད་ཟེར།

དེ་ལྟར་ཟེར་གཏོང་བ་ལ་སྔར་སྦྱོར་བ་དང་དངོས་གཞི། སྦྱོར་བ་དང་དངོས་གཞིའི་ཆོ་ག་དེ་ལྟར་ལ་དེ་ལྟར་ལ། དེ་ལྟར། དེ་དག་ལ་བརྟེན་ནས་ཟེར་ཡ་རེད་ད། དེ་ལྟར་ཟེར་གཏོང་བ་ལ་ཐ་སྙད་འདས་མ་ཐག་པའི་དེ་སྒྲ་ཡིན་ཙང་དེའི་སྔ་རོལ་དུ་གར་ཕྱིན་སའི་སྦྱོར་བའི་ཆོ་ག་དང་དངོས་གཞིའི་ཆོ་ག་གཉིས། སྦྱོར་བའི་ཆོ་ག་དང་དངོས་གཞིའི་ཆོ་ག་དེ་ལ་བརྟེན་ནས་ཨ་སོ་སོའི་རྒྱུད་ལ་གང་ཟེར་ན་བློ་དང་ལྡན་པ་ཨ་ནི་སོ་སོའི་རྒྱུད་ལ་གང་ཟེར་ན་ཨ་བྱང་ཆུབ་སེམས་ཀྱི་སྡོམ་པ་སྐྱེས་པ་རེད་ཟེར། དེ་ལྟར་བློ་དང་ལྡན་པ་ཡིས་རབ་དང་བྱང་ཆུབ་སེམས་བཟུང་ནས་དེ་འདྲ་བའི་བྱང་ཆུབ

ནམ་རྒྱུན་ཨ་གཟེངས་བསྟོད་གཟེངས་བསྟོད་ཟེར་གི་འདུག་ད་གཅིག་ཁོ་ལ་བས་ཅིག་ལས་ཀ་ཡག་པོ་བྱས་པ་ཡིན་ཙང་ལས་ཀ་ཡག་པོ་དེ་ལ་ཅིག་བསྔགས་བརྗོད་བྱེད་འདུག་ག་བྱེད་ཡ་ཅིག་འདུག་དེ་ནང་བཞིན་ཨ་བྱང་ཆུབ་སེམས་སྡོམ་པ་རང་རྒྱུད་སྐྱེས་པ་ཡིན་ཙང་དེ་ལ་གཟེངས་བསྟོད་པ་དང་དེར་བསྔགས་པ་བྱས་ཨ་དེ་དགའ་བ་སྒོམ་ཡ་དེ་ལ་ཨ་གཟེངས་བསྟོད་ཟེར་གི་འདུག་དེ་ནས་དེ་ལྟར་གཟེངས་བསྟོད་དོ་ད་གཟེངས་གང་འདྲ་བསྟོད་དགོས་ཟེར་ན་དེང་དུས་བདག་ཚེ་འབྲས་བུ་ཡོད་མི་ཡི་སྲིད་པ་ལེགས་པར་ཐོབ་དེ་རིང་སངས་རྒྱས་རིགས་སུ་སྐྱེས་སངས་རྒྱས་སྲས་སུ་བདག་དེང་གྱུར། ད་ནི་བདག་གིས་ཅི་ནས་ཀྱང་རིགས་དང་མཐུན་པའི་ལས་སྐྱོན་མེད་བཙུན་པའི་རྙོག་པར་མི་འགྱུར་དེ་ལྟར་བྱ།

མི་ཡི་སྲིད་པ་ལེགས་པར་ཐོབ། ང་རང་ཚོ་ལུས་རྟེན་འདི་མི་ཡི་ལུས་རྟེན་ཐོབ་དེ་རེད། མི་ཡི་ལུས་རྟེན་ཐོབ་པ་འདི་ལ། གཅིག། ཉེས་པ་དང་གང་ཟེར་ན་ལེགས་པའི་ནང་དེ་ནས་ལེགས་པ་འབའ་ཞིག་བྱས་པ་ཡིན་ཙང་མི་ཡི་སྲིད་པ་ཐོབ་པ་དེ་ལ་ལེགས་པར་ཅིག་ཐོབ་སོང། བྱས་ནའང་མི་ཡི་སྲིད་པ་ཐོབ་པས་ནས། སྡིག་པ་འབའ་ཞིག་མ་གཏོགས་བྱེད་སྡོད་མཁན་མེད་ན་ཁོ་གང་ཟེར་ན་མི་ཡི་སྲིད་པ་ཐོབ་པ་དེ་ལ་ལེགས་པར་ཐོབ་མི་འདུག་ག། ང་རང་ཚོ་མིའི་སྲིད་པ་ཐོབ་པ་ཙམ་དུ་མ་ཟད་ད་རུང་བས་ཅིག་ཐེག་པ་ཆེན་པོའི་ཆོས་ལ་བར་མ་མོས་པ་བྱས་དེའི་ཐོག་ནས་བྱང་ཆུབ་སེམས་དཔའི་སྡོམ་པ་ཅིག་བླངས་པ་ཡིན་ཙང་མིའི་སྲིད་པ་ཐོབ་པ་དེ་ཡང་ཉེས་བྱས་དང་ལེགས་བྱས་གཉིས་ནང་ན་ལེགས་པར་བས་ཅིག། བོན་ཆོས་དང་པོ་ནང་བཞིན་ཁོག་ལེགས་པར་ཞིག་ཐོབ་བྱ་ཟེར་སོང་དེ་ལྟར་མིའི་སྲིད་པ་ཐོབ་པས་ནས་དེ་འདྲའི་ཉམས་ལེན་བྱེད་མ་ཐུབ་ན་དེ་འདྲའི་གོ་མྱོང་ཐུབ་ཡས་མས་ཡང་མིའི་སྲིད་པ་ཙམ་རེད

མི་ཡི་མི་ནི་ག་རེད་མི་དེ་གང་ཟེར་ན་ཕྱུགས་དང་གཅིག་པ་རེད། ད་གང་ཟེར་ན་ཚེ་འདི་ཙམ་དོན་འདི་ཕྱུགས་ཀྱིས་སྒྲུབ་ཐུབ་འདུག་ག་ཟེར་ནམ་རྒྱུན་ང་ཚོས་ཆོས་པའི་སྐད་ཆ་འདི་བཤད་གི་རེད་བ། ཕྱི་མ་ཕན་ཆད་ཀྱི་དོན་སྒྲུབ་མ་ཐུབ་ན་ག་རེ་ཟེར་ན་མི་དེ་གང་ཟེར་ན་ཕྱུགས་དང་གཅིག་པ་རེད། ག་རེ་བྱས་ཟེར་ན་ཚེ་འདི་ཟ་ཡག་འཐུང་ཡག་དེ་འདྲ་ཙམ་དུ་ཕྱུགས་ཀྱིས་དོན་དུ་གཉེར་གི་འདུག་ག་ད་ཕྱུགས་དང་གཅིག་པ་རེད་ཟེར་གི་རེད་ད་འདི་ང་ཆོས་ཕྱོགས་སྐད་བཤད་དུས་ཀྱི་སྐད་བཤད་གི་རེད་མ་གཏོགས་ཁྱེད་རང་ཚོ་ཕྱུགས་རེད་ཟེར་ན་འགྲིག་མ་རེད་ཡ། མི་འཇིག་རྟེན་རང་ག་བ་ཆོས་ཞེ་དྲག་ཁས་མི་ལེན་གི་འདུག་གསུངས་ཁྱེད་རང་ཚོ་བ་ཕྱུགས་རེད་ཟེར་ན་འཁྲུག་པ་ཤོར་ཡ་ཉེན་ཁ་རེད་ཆོས་ཕྱོགས་སྐད་ཅིག་རེད། འོ་འདུག་སེ་རེད་ཇི་ལྟར་མི་ཡི་སྲིད་པ་ལེགས་པར་ཐོབ་ད་ང་རང་ཚོ་སོ་སོ་རང་ཉིད་ལ་བསམ་གནང་རྒྱུ་རེད་ད་དུས་རེད། དེ་རིང་སངས་རྒྱས་རིགས་སུ་སྐྱེས་ད་དེ་འདྲ་བའི་བྱང་ཆུབ་སེམས་དཔའི་སྡོམ་པ་སྐྱེས་པའི་ཉིན་མོ་དེ་རིང་གི་དུས་ཚོད་དེ་ལ་སོ་སོ་སང་ཉིད་སོ་སོ་རང་ཉིད་ག་རེའི་རིགས་སུ་སྐྱེས་རེད་སངས་རྒྱས་ཀྱི་རིགས་སུ་སྐྱེས་ད་སངས་རྒྱས་ཀྱི་རིགས་ཟེར་དེ་གོ་བ་རྒྱབ་ན་གཉིས་ཡོད་རེད་སོ་སོའི་རྒྱུད་ལ་བྱང་ཆུབ་སེམས་བཅོས་མ་མ་ཡིན་པ་སྐྱེས་སོང་ན་སངས་རྒྱས་ཀྱི་རིགས་ངོ་མ་དེ་ཆགས་རེད། རིགས་སད་རིགས་སད་ནམ་རྒྱུན་བྱང་ཆུབ་སེམས་དཔའི་སད་དེ་ལ་གང་ཟེར་ན་རིགས་སད་ཟེར་ཡོད་རེད་བ་ད་འདི་སད་ངོ་མ་དེ་ཆགས་རེད། ད་གལ་ཏེ་ང་རང་ཚོ་ད་སྡོམ་པ་ལེན་པའི་གནས་སྐབས་བྱང་ཆུབ་སེམས་དཔའི་སྡོམ་པ་སེམས་བཅོས་མ་མ་ཡིན་པ་རང་རྒྱུད་མ་སྐྱེས་ན་བྱང་ཆུབ་སེམས་དཔའི་སྡོམ་པ་ཙམ་སྐྱེས་པ་ཡིན་ཙང་དེའི་ཆ་ནས་ང་རང་ཚོ་རིགས་སད་དེ་ཆགས་ཡོད་མ་རེད་དེ་མོས་པའི་རིགས་ཆགས་རེད་མོས་པའི་རིགས་མོས་པའི་རིགས་ཟེར་དུས་སོ་སོ་ཐེག་པ་ཆེན་པོའི་ཆོས་ལ་མོས་པ་ཤུགས་ཆེ་བ་ཡོད་དེ་ཡིན་ཙང་དེ་ཙམ་དུ་མ་ཟད་ཨ་བྱང་ཆུབ་སེམས་དཔའི་སྡོམ་པ་རང་རྒྱུད་ལ་སྐྱེས་པ་ཡིན་ཙང་དེའི་རྒྱུ་མཚན་ལ་བརྟེན་ནས་སོ་སོ་ག་རེ་ཆགས་རེད་མོས་པའི་རིགས་ཆགས་རེད

གཙོ་ཐེག་པ་ཆེན་པོའི་གཞི་ལམ་འབྲས་གསུམ་ལ་མོས་པ་ཤུགས་ཆེ་བ་ཡོད་ཙང། ལྷག་པར་དུ་བྱང་ཆུབ་སེམས་ལ་མོས་པ་ཤུགས་ཆེ་བ་ཡོད་ཙང། དེའི་བྱང་ཆུབ་སེམས་ཨ་སྐྱེ་ཡག་ཆེད་དུ་བྱང་ཆུབ་སེམས་དཔའི་སྡོམ་པ་བླངས་རེད་པ་བྱས་ཙང་དེ་འདྲའི་གི་མོས་པ་ཤུགས་ཆེ་བ་ཡོད་ཙང་ང་རང་ཚོ་ག་རེ་སངས་རྒྱས་ཀྱི་ག་ཟེར་མོས་པའི་རིགས་སུ་སྐྱེས་སོ་བསམ་བསམ་བྱེད་དགོས་རེད། དེ་རིང་སངས་རྒྱས་རིགས་སུ་སྐྱེས། སངས་རྒྱས་སྲས་སུ་བདག། བདག་དེང་གྱུར་ཟེར་ནམ་རྒྱུན་སངས་རྒྱས་སྲས་སུ་ད་གྱུར་ཏོ་ཟེར་བ་རེད་པ་དེ་རིང་འདི་ག་རེ་སངས་རྒྱས་སྲས་སུ་བདག་དེང་གྱུར། བྱས་ཙང་ད་དེ་ཙམ་དུ་མ་ཟད་དེ་རིང་གི་དུས་ཚོད་དེ་ལ་སོ་སོ་ག་རེ་སངས་རྒྱས་ཀྱི་སྲས་སུ་གྱུར། དེའི་སངས་རྒྱས་ཀྱི་སྲས་ཟེར་དེ་སངས་རྒྱས་ཀྱི་ག་རེ་མོས་པའི་སྲས་སུ་གྱུར་ཟེར་བསམ་གཏོང་དགོས་རེད་རིགས་སྲས་རང་མ་ཡིན་པ་བྱས་མོས་པའི་སྲས། གོ་ཟེར། སངས་རྒྱས་སྲས་སུ་བདག་དེང་གྱུར། ད་དེ་འདྲའི་གྱུར་ཡིན་ཙང་ད་ང་ཚོ་ག་རེ་བྱེད་དགོས་རེད་ནམ་རྒྱུན་དང་མ་འདྲ་བ་ཅིག་བྱེད་དགོས་རེད་ག་ཟེར་ན་སངས་རྒྱས་ཀྱི་མོས་པའི་རིགས་སུ་འགྱུར་རེད་ཨ་སངས་རྒྱས་ཀྱི་མོས་པའི་སྲས་སུ་གྱུར་ཡིན་ཙང་ད་དེ་ལས་མི་འདྲ་བ་ཅིག་ག་རེ་བྱེད་དགོས་རེད་ད་ནི་བདག་གིས་ཅི་ནས་ཀྱང་ད་ད་ནི། བདག་གིས་ཅི་ནས་ཀྱང་ད་དེ་རིང་ཕན་ཆད་ནས་ངས་གནས་ཚུལ་ག་ཚོད་ཐུབ་པས་ནས། ག་ཚོད་ཐུབ་པས་ནས་ག་རེ་ག་རེ་ག་རེ་བྱེད་དགོས་རེད་ཟེར་ན་རིགས་དང་མཐུན་པའི་ལས་བརྩམས་པ་ཡིན། ད་དེ་རེད། ད་ནི་བདག་གིས་ཅི་ནས་ཀྱང་ག་རེ་རེད་རིགས་དང་མཐུན་པའི་ལས་བརྩམས་ཏེ། ད་རིགས་དང་མཐུན་པའི་ལས་ཟེར་རིགས་དེ་རིགས་དང་མཐུན་པའི་ལས་ག་རེ་ཟེར་ན། ད་བྱང་ཆུབ་སེམས་དཔའ་ག་ཟེར་ན་དེའི་བར་སོ་སོ་བྱང་ཆུབ་སེམས་མ་ཡིན་ནའང་ཐེག་ཆེན་གྱི་དཔེ་ཅིག་བྱང་ཆུབ་སེམས་ལ་མོས་པ་ཤུགས་ཆེ་བོ་ཡོད་དེ་ནི་ཐེག་ཆེན་གྱི་དཔེ་ཅིག་ལམ་ལ་མོས་པ་ཤུགས་ཆེ་བོ་ཡོད་པའི་གང་ཟག་ཡིན་ཙང་དེ་འདྲའི་གི་ཨ་ཅིག་རིགས་ལ་གནས་ནས་རིགས་དང་མཐུན་པའི་ལས་བརྩམས་པ་ཡིན། རིགས་དང་མཐུན་པའི་ལས་ག་རེ་ཟེར་ན་གཞན་དོན་ལ་འབའ་ཞིག་འབའ་ཞིག་དོན་ཡག་ཅིག་ད་མདོ་དོན་ག་རེད་རིགས་དང་མཐུན་པའི་ལས་དེ་ག་རེ་ཟེར་ན་གཞན་དོན་འབའ་ཞིག་བྱེད་ཡག་དེ་ག་རེ་ཟེར་ན་རིགས་དང་མཐུན་པའི་ལས་རེད་གཞན་དོན་འབའ་ཞིག་བྱེད་ཡག་ལས་དེ་ག་རེད་རིགས་དང་མཐུན་པའི་ལས་རེད་ད། སངས་རྒྱས་རེད་དེའི་རྗེས་འཇུག་བྱང་ཆུབ་སེམས་དཔའ་སྟོན་བསོད་ཁོ་རང་གི་ཅིག་ཅིག་ང་ཚོ་མ་གསུངས་ཅིག་མཐར་ཐུག་དོན་དག་སྒྲུབ་དེ་གཞན་དོན་འབའ་ཞིག་རེད། བྱས་ཙང་རིགས་དེ་ག་རེ་ཟེར་ན་རིགས་དང་མཐུན་པའི་ལས་དེ་ག་རེ་ཟེར་ན་གཞན་དོན་འབའ་ཞིག་བྱེད་ཡག་ལས་དེ་རེད། དེ་ལ་རིགས་དང་མཐུན་པའི་ལས་བརྩམས་ཏེ་ཟེར་ད་དེང་ཕན་ཆད་ག་རེ་ཟེར་ན་རང་དོན་ཤུགས་ཆུང་བཏང་གཞན་དོན་ཤུགས་ཆེར་བཏང་གི་ཡིན་ཟེར་གསུངས་རེད། རིགས་དང་མཐུན་པའི་ལས་བརྩམས་ཏེ་ཟེར་སྐྱོན་མེད་བཙུན་པའི་ཟེར་ད་སྐྱོན་མེད་པ་ཟེར་དེ་ག་རེ་རེད། རང་དོན་ཡིད་བྱེད་ཀྱི་བསམ་པས་ཀུན་ནས་བསླངས་ཡོད་ཐོག་དེ་ནས་ཅི་སྡིག་པ་མི་དགེ་བའི་སྐྱོན་མེད་པ་ད་མདོར་བསྡུས་ན་དེ་འདྲའི་རིགས་དེ་ག་འདྲའི་རེད་ཟེར་ན། རང་དོན་ཡིད་བྱེད་ཀྱིས་ཀུན་ནས་བསླངས་པའི་སྡིག་པ་མི་དགེ་བའི་ཨ་ཅིག་ལས་ལ་སོགས་པ་འདི་དག་མེད་པའི་ཆ་ནི་ག་རེ་ཟེར་ན་འདི་འདྲའི་རིགས་དེ་སྐྱོན་མེད་པའི་རིགས་ཟེར་བྱས་ཙང་སྐྱོན་མེད་བཙུན་པའི་རིགས་དེ་ལ་རྙོག་པར་མི་འགྱུར་དེ་ལྟར་བྱ། སོ་སོ་རིགས་དེ་ལ་གནས་ཚར་བ་མོས་པའི་རིགས་དེ་བླངས་ཙང་དེང་ཕྱིན་ཆད་སོ་སོར་རང་ཉིད་རང་གཅེས་པར་འཛིན་པའི་གཅེས་འཛིན་དེའི་དབང་དུ་སོང་ནས་སྡིག་པ་མི་དགེ་བའི་ལས་ལ་ཞུགས་ཀྱི་མེད། བྱས་ཙང་སྡིག་པ་མི་དགེ་བའི་ལས་ཞུགས་ན་རིགས་དེ་ལ་ག་རེ་ཟེར་ན་རྙོག་པ་འགྱུར། བྱས་ཙང་སྐྱོན་མེད་བཙུན་པའི་རིགས་དེ་ལ་ཟེར་དུས་ད་ནམ་ཡང་རྙོག་པ་བྱེད་ཀྱི་མེད་ག་རེ་རྙོག་པ་བྱེད་ཀྱི་མེད་ཟེར་ན་རང་གཅེས་པར་འཛིན་པའི་གཅེས་འཛིན་སྐྱོན་དེ་ཚོ་ག་རེ་ཟེར་ན་རང་གཅེས་པར་འཛིན་པའི་གཅེས་འཛིན་རེད་དོ། རང་གཅེས་པར་འཛིན་པའི་གཅེས་འཛིན་དེའི་སྐྱོན་གྱིས་ནི་གཞན་དབང་དུ་སོང་ནས་ཡང་སྡིག་པ་མི་དགེ་བའི་ལས་དེ་ནམ་ཡང་གསོག་གི་མེད། དེ་མ་བསགས་པ་ཡིན་ཙང་སོ་སོའི་རིགས་དེ་ལ་རྙོག་པ་མི་འགྱུར་བ་རེད། ད་འདུག་སེ་རེད། ད་དེ་མིན་བྱས་ག་རེ་བྱེད་དགོས་རང་གཅེས་པར་འཛིན་པའི་གཅེས་འཛིན་ག་རེ་བྱེད་དགོས་འདུག་ཤུགས་ཆུང་རུ་བཏང། གཞན་གཅེས་པར་འཛིན་པའི་གཅེས་འཛིན་ཡོན་ཏན་ཤུགས་ཆེར་བཏང་བ་ཡིན་ན་ཡང་སྐྱོན་མེད་བཙུན་པའི་རིགས་དེ་ལ་རྙོག་པ་མི་འགྱུར་བ་རེད། གལ་སྲིད་རང་གཅེས་པར་འཛིན་པའི་གཅེས་འཛིན་དེ་ཤུགས་ཇེ་ཆེ་ཇེ་ཆེ་བཏང་པས་ན་ཨ་ནི་སྐྱོན་མེད་བཙུན་པའི་རིགས་དེ་ལ་རྙོག་པར་འགྱུར་བ་རེད་ད་འགྲིག་བ་མ་རིགས་དང་མཐུན་པའི་ལས་མ་བརྩམས་པ་རེད་ག་རེ་ཟེར་ན་རིགས་དང་མཐུན་པའི་ལས་མི་བརྩམས་པ་རེད་རེད་པ། ད་ང་ཚོ་དོན་སྤྱི་གོ་བོ་ཡིན་ཟེར་བ་བྱང་ཆུབ་སེམས་དཔའི་སྡོམ་པ་སྐྱེས་ནས་ཨ་ནི་དེའི་རིགས་ལ་གནས་པ་རེད་མོས་པོའི་རིགས་ལ་མོས་པོའི་རིགས་ལ་གནས་ནས་དེང་ཕྱིན་ཆད་སོ་སོའི་རིགས་དེ་དང་མཐུན་པའི་ལས་མ་གཏོགས་རིགས་དེ་ལ་རྙོག་པ་འགྱུར་ཡ་ལས་གནང་ནམ་ཡང་བྱེད་ཀྱི་མེད་བསམ་སོ་མེད་པ་གཅིག་པུ་རེད། རེད་པ། དེ་བྱེད་དུས་གང་ལ་ཨང་ག་ལེ་ག་ལེ་རང་རྒྱུད་ཅིག་གི་ག་རེ་སྐྱོན་གྱིས་དེ་ག་ཟེར་ན་ཆུང་ཆུང་རང་རྒྱུད་ཅིག་ཡོན་ཏན་དེ་ཇེ་ཆེར་འགྲོ་གི་རེད་པ། ཇི་ལྟར་སྐྱོན་མེད་བཙུན་པའི་རིགས་དེ་ལ་ད་དེ་ཧ་གོ་སོང། རིགས་དེ་ག་རེ་ཡིན་མིན་རིགས་དེ་ལ་ལས་དེ་ག་ད་རིགས་དེ་ལ་རྙོག་པ་མི་འགྱུར་ད་ག་རེ་ཡིན་མིན་དེ་ཡིན་ངེས་པར་དུ་བསམ་བཏང་འདུག་སྐྱོན་མེད་བཙུན་པའི་རིགས་དེ་ལ་རྙོག་པ་མི་འགྱུར་དེ་ལྟར་བྱ་ད་དེ་ག་ཟེར་ན། ང་ཚོ་ལུས་ངག་ཀུན་སྤྱོད་བྱ་བཟང།

དངོས་གཞི་ད་དགའ་བ་སྒོམ་ཡ་སྟབས་མེད་ནི་ཟིག་མ་རེད་དེང་སང་སྐད་བྱས་ན་དངོས་གཞི་དགའ་བ་སྒོམ་ཡ་གཙོ་བོ་དེ་ནས་མར་སླེབས་འདུག་ད་ལོང་བས་ཕྱག་དར་ཕུང་པོ་ལས་ཇི་ལྟར་རིན་ཆེན་རྙེད་པ་ལྟར་དེ་བཞིན་ཇི་ཞིག་ལྟར་སྟེས་བྱང་ཆུབ་སེམས་འདི་བདག་ལ་སྐྱེས་ད་འདི་དཔེའི་སྒོ་ནས་ང་རང་ཚོ་ཧ་ལས་པའི་རྙེད་དཀའ་བ་ཅིག་རྙེད་པ་རེད་ད་ཁྱེད་རང་དགའ་བ་སྒོམ་དགོས་རེད་ཟེར་ཞིག་ཟེར་རེད་ད་དཔེའི་སྒོ་ནས་ག་རེ་རེད་ཟེར་ན་མི་ཧ་ལས་པའི་དབུལ་པོ་ཅིག་མི་སྐྱོ་སྐྱོ་རྐྱང་ཅིག་པའི་ཐ་ན་ཟ་ཡ་འཐུང་ཡ་མེད་བསྡད་མཁན་ཞིག་མི་སྤྲང་གོ་ཅིག་ཟེར་ད་སྤྲང་གོ་ཟེར་སྐྱོ་སྐྱོ་རྐྱང་ཅིག་ལ། ཨང་འདི་ཡང་ག་ཟེར་ན་ཅིག་གི་རྙེད་མཁན་གང་ཟག་དེ་ཧ་ལས་པའི་སྤྲང་གོ་སྤྲང་རྐྱང་ཅིག་ཡིན་པ་བྱས། རྙེད་སའི་གནས་དེ་ཡང་ཨང་ཅིག་གི་ཨ་བ་ལ་ཕྱག་དར་གྱི་ཁྲོད་ལ་ཕུང་པོའི་ཁྲོད་ལ་རྙེད་པ་བྱས། ད་རྙེད་ཡ་དངོས་པོ་དེ་ག་ཟེར་ན་ཧ་ལས་པའི་རིན་ཐང་ཆེ་བའི་རིན་པོ་ཆེ་བའི་གསེར་འདྲ་བའི་རྡོག་རྡོག་ཆེན་པོ་རྙེད་རེད།

དེ་བཞིན་ཇི་ཞིག་ལྟར་སྟེས་ནས་བྱང་ཆུབ་སེམས་འདི་བདག་ལ་སྐྱེས་ད་འདི་དཔེ་དེ་དོན་ཚུར་སྦྱར་བ་རེད་པ་ད་ང་རང་ཚོ་ག་རེ་ཟེར་ན་རྙེད་མཁན་ཤིན་ཏུ་དབུལ་བའི་གང་ཟག་དེ་ཆགས་རེད་ག་རེ་ཟེར་ང་རང་ཚོ་ག་རེས་དབུལ་བ་རེད་ཟེར་ན་དེ་ད་དེ་ཕན་ཆད་ང་རང་ཚོ་བདེ་བས་དབུལ་དེ་རེད་ད་ནང་བཞིན་ཨ་ནི་ཅིག་སངས་རྒྱས་གོང་མ་རྒྱུད་ཡ་གི་ཨ་ནི་ཅིག་ལམ་ད་རྡོ་སོལ་ཆ་ཚང་ཅིག་ཡོན་ཏན་གྱི་ཆ་ཚང་ང་རང་ད་ནི་བ་དེ་དབུལ་དེ་རེད་བ་བྱས་ད་ང་རང་ཚོ་ཧ་ལས་པའི་དབུལ་པོ་ཅིག་རེད་ད་ཆོས་ཆབ་སྐད་བཤད་ན་ཧ་ལས་པའི་ད་ག་ཟེར་ན་ཅིག་ཡོན་ཏན་དང་ད་ག་ཡོན་ཏན་ཆ་ནས་དབུལ་པོ་རེད་ད་ག་ནང་བཞིན་བདེ་སྐྱིད་ཆ་ནས་དབུལ་པོ་རེད་ད་མདོ་དོན་ང་རང་ཚོ་རྒྱུད་ལ་ཨང་ཅིག་བཟང་པོའི་ཡོན་ཏན་དང་ད་ག་ནང་བཞིན་བཟང་པོའི་བདེ་སྐྱིད་ཆ་ནས་ཧ་ལས་པའི་དབུལ་པོ་ཡིན་ཙང་ང་རང་ཚོ་ཤིན་ཏུ་དབུལ་པའི་དབུལ་པོ་དེ་རེད་ད་ང་རང་ཚོ་དབུལ་པོ་དེ་ལ་རྙེད་སའི་ཡུལ་ག་ནས་རྙེད་རེད་ཟེར་ན་ལས་ཉོན་གཞན་དབང་ཅིག་གི་ཕུང་པོ་འདི་འདི་ནས་ལས་ཉོན་གཞན་དབང་ཅིག་གི་ཕུང་པོ་འདི་ཨང་ག་རེ་ཟེར་ན་ལས་དང་ཉོན་མོངས་ཀྱི་འབག་བཙོག་གི་ཕྱག་དར་ཁྲོད་ལྟ་བུ་ཅིག་རེད་ང་རང་ཚོ་ལས་དང་ཉོན་མོངས་ལས་ཉོན་གཞན་དབང་ཅིག་ཕུང་པོ་འདིའི་ནང་ལོགས་ལ་ཡག་ཅིག་མི་འདུག་ཨ། ཕུང་པོ་འདི་ལ་བརྟེན་བཞིན་གྱི་ད་ག་ཟེ་འདོད་ཆགས་ཞེ་སྡང་གཏི་མུག་ད་དེ་བྱས་ཙང་ག་ཟེ་ན། ཅིག་མི་གཙང་བའི་ད་ཕྱག་དར་ཁྲོད་ལྟ་བུ་ཞིག་རེད་ལས་ཉོན་ཕུང་པོ་འདི་བྱས་ལས་ཉོན་ཕུང་པོ་འདི་ཚོགས་པ་འདི་ནང་ལོགས་གར་དུ་ཨང་ལས་དང་ཉོན་མོངས་པ་ད་འདོད་འདོད་ན་ཕྱག་དར་གྱི་ཕྱག་དར་གྱི་ད་ཅིག་ག་མི་གཙང་བའི་རྫས་ནང་བཞིན་གྱི་སྐྱོན་མང་པོ་ཞིག་འདུག་བ་འོ་འདི་ག་ཟེ་ན་རྙེད་སའི་ཅིག་ཡུལ་འདི་ཅེས། རྙེད་མཁན་ང་རང་ཚོ་ཅིག་རྙེད་སའི་ཡུལ་འདི་བྱས་དེ་འདྲའི་རྙེད་སའི་གི་ཕུང་པོ་འདི་སྟེང་ག་རེ་རྙེད་རེད་ཟེ་ན། ཤིན་ཏུ་རྙེད་དཀའ་བའི་བྱང་ཆུབ་སེམས་དཔའི་སྡོམ་པ་ཨ་རིན་པོ་ཆེ་ལས་ལྷག་པའི་ད་བྱང་ཆུབ་སེམས་དཔའི་སྡོམ་པ་འདི་རྙེད་པ་རེད་འདུག་ཟེ་རེད།

ཨང་ག་ཟེར་ན་ཤིན་ཏུ་དབུལ་པོས་ཕྱག་དར་གྱི་ཁྲོད་ནས་རིན་པོ་ཆེ་རྙེད་པ་ལས་ཀྱང་བརྒྱ་འགྱུར་སྟོང་འགྱུར་གྱིས་རྙེད་དཀའ་བ་ཞིག་རྙེད་པ་ནང་བཞིན་བསམ་བཏང་དགོས་རེད་ཟེར་འདུག་ཟེར་ཞག་བྱང་ཆུབ་སེམས་དེ་བདག་ལ་སྐྱེས། ད་འོ་སོང་དུ་ཟེར། ཨ། འགྲོ་མི་ནུས་བ་ག་རེ། ངས་མེད། ཅེས་འབྲི་བ་ཀུན་གྱི་རེད་འདུག།

འཆི་མེད་ཚེ་ཡི་བདུད་རྩི་ཐོབ་ཟེར་ཉིན་མེ་ཕག་ཆུ་ཚལ་ཚོ་ཚལ་ཆོག་ག་རྣམ་རྒྱལ་ཚུལ་ཆུ་དང་དུ་མ་འོང་ལ་ད་འཆི་མེད་ཚེ་ཡི་བདུད་རྩི་ངོ་མ་བྱང་ཆུབ་སེམས་རེད་ཆུ་དེ་ཚོ་ལ་འཆི་མེད་ཚེ་ཡི་བདུད་རྩི་ག་ལེ་ཁག་པོ་རེད་ཆུ་ཆུ་རེད་བ་ད་འཆི་མེད་ཚེ་ཡི་བདུད་རྩི་ངོ་མ་ག་རེ་ཟེར་ན་བྱང་ཆུབ་སེམས་དེ་རེད་ང་རང་ཚོ་རྒྱུད་བྱང་ཆུབ་སེམས་སྐྱེས་སོང་ན་ད་ཅི་གི་ཚེ་རིང་པོ་ནད་ན་ཚ་མེད་པ་དེ་འདྲ་ཡོང་གི་རེད་ཟེར་འདུག་བ་བྱས་ཙང་ད་ག་རེད་འགྲོ་བའི་འཆི་བདག་འཇོམས་ཡག་གི་བདུད་རྩི་ད་འཆི་མེད་ཚེ་ཡི་བདུད་རྩི་དེ་ག་རེ་ཟེར་ན་མཆོག་བྱང་ཆུབ་སེམས་དེ་རེད་བྱང་བདུད་རྩི་མཆོག་ཡང་འདི་ཡིན་ཚེ་རིང་པོ་དགོས་ན་བྱང་ཆུབ་སེམས་སྒོམ་ན་ཚེ་རིང་པོ་ཡོང་གི་ཡོད་ཟེར་རེད་ད་ནང་བཞིན་འགྲོ་བའི་དབུལ་བ་སེལ་བ་ཡི་མི་ཟད་གཏེར་ཡང་འདི་ཡིན་ནོ་ད་འགྲོ་བ་ཐམས་ཅད་ཀྱི

ཀུན་ཏུ་ཉོན་ཡོད་དོ་ནི་གསུངས་སྐོར་འདི་ཙམ་མ་ཡིན་པར་ཁྱེད་རང་ཚོ་སྔོན་གྱི་བྱང་ཆུབ་སེམས་དཔའ་ཐུགས་བརྩེ་ད་ད་ཅིག་ཆ་ཚང་ལ་ད་དེ་འདྲའི་མེད་པ་ཡོད་མ་རེད་དེ་འདྲའི་ཅིག་དངོས་ནུས་ཚོད་རང་རེད་ད་ཡིན་ནའི་ནོར་ལོངས་སྤྱོད་རྐྱང་པའི་ཕྱིར་བྱང་ཆུབ་སེམས་སྒོམ་རྒྱུ་བ་མ་འདི་སྒོམ་ན་བྱང་ཆུབ་སེམས་སྒོམ་པའི་དགོས་པ་མ་ཆོད་རེད་སེམས་བསྐྱེད་པ་ནི་གཞན་དོན་ཕྱིར་ཟེར་གི་འདུག་མཐའ་གཅིག་ཏུ་གཞན་དོན་འབའ་ཞིག་དོན་དུ་སྒོམ་དགོས་རེད་ཞོར་ལ་ག་རེ་ཟེར་རང་དོན་ད་ག་རེ་ཟེར་ན་ནོར་གྱི་དབུལ་བ་ཟེར་ཡ་ད་ཨང་ད་ག་ནང་བཞིན་ཨང་ཅིག་གནས་སྐབས་མི་འདོད་པའི་ཉིད་ཟེར་ཡ་དེ་ཡོད་རེད་འདི་ཞོར་ལ་ར་བ་ཨང་སྒྲུབ་རྒྱུ་ག་རེ་ཟེར་ན་གཞན་དོན་སྒྲུབ་ཀྱང་རང་དོན་ཞར་ལ་འགྲུབ་ཟེར་དེ་རེད། བྱ་རྒྱུ་སེམས་ས་དེ་ཀོ་གཞན་དོན་འབའ་ཞིག་རེད་འདུག་བ་མཐའ་གཅིག་ཏུ། རང་དོན་རང་དོན་ཏིལ་འབྲུ་ཙམ་བསམ་མ་བཏང་གི་རེད་འདུག་བ། ཡིན་ནའི་གང་ཟེར་ན་རང་གི་དོན་ཆ་ཚང་ཞོར་ལ་འགྲུབ་འགྲོ་གི་འདུག་བ། ད་དགེ་མཚན་ཆེན་པོ་ཞེ་པོ་ཅིག་རེད་བ། ད་ང་ཚོ་ཚེ་འཁོར་བ་ཐོག་མེད་ནས་ད་ལྟ་བར་དུ་རང་དོན་འབའ་ཞིག་བསམ་བསྡད་རེད། བསམ་རྒྱུ་རང་དོན་འབའ་ཞིག་མ་གཏོགས་ཡོའོ་མ་སྒྲུབ་རྒྱུ་རང་དོན་འབའ་ཞིག་མ་གཏོགས་སྒྲུབ་ཡོའོ་མ་རེད། ཡིན་ནའི་ད་ལྟ་རང་དོན་སྣ་གཅིག་སྒྲུབ་ཐུབ་མི་འདུག་བ། ཏིལ་འབྲུ་གཅིག་སྒྲུབ་ཐུབ་ཡོའོ་མ་ད་ང་ཚོ།

ཕྱིའི་མི་མཐུན་གྱིས་གང་ངེས་སྤྱད་དུ་གང་རིགས་ན་སོ། གང་ངེས་རུ་འཛིན་ཡོངས་དུ་བ་དོ། ཆ་ཚང་གང་ཟེར་ན་རང་གཅེས་པ་གཅེས་འཛིན་འདིའི་དབང་གི་འབྱུང་ད་འབྱུང་བ་རེད་དོ་བ་བྱས་ན། ད་གཞན་དེ་རིང་བ་ཁ་ཁ་བོས་ནི་རེད་བ་ངའི་གོ་ས་ཡག་པོ་བརྗེ། གོ་ས་བརྗེས་ནས་གཞན་གཅེས་འཛིན་བློ་ཤུགས་ཆེ་ཆེར་བཏང་ད། ཨ་ནི། ཅིག་རང་གཞན་དོན་ད་སྒྲུབ་སྒྲུབ་སོ་སོའི་གང་ལ་གང་འཚམ་སྒྲུབ་ཐུབ་པ་རེད། གལ་ཏེ་གཞན་དོན་སྒྲུབ་མ་ཐུབ་པ་ཡིན་ནའི་རང་དོན་དེ་འགྲུབ་འགྲོ་གི་དོ་བ། འདི་རེད། བྱང་ཆུབ་སེམས་བསྒོམས་ན། བར་སྣང་བ་དེ་སེམས་ཅན་ལ་ཕན་གི་ཡོད་དམ་མེད་ད་ཉེས་ཆེ་རེད་ཕན་གི་རེད་ཟེར་ན་ཡང་ཁེངས་ཚ་རེད་བ་ལས་མ་བྱས་པ་དང་འཕྲད་པ་ཟེར་དེ་འདྲ་ང་ཚོ་ནང་ད་སྒོམ་མཁན་གང་ཟག་དེ་ལ་ནི་བརྒྱ་ཆ་བརྒྱ་ཕན་གི་རེད་བ་གནས་སྐབས་ཚེ་རིང་པོ་ཡོང་བ་ནོར་ལོངས་སྤྱོད་ཨ་གཏམ་སྙན་གྲགས་རྒྱས་ཨ་ཨ་ནི་སྐྱེ་བ་ནས་སྐྱེ་བ་བར་དུ་ག་རེ་ཟེར་ན་ཕན་ཡོན་ཡོང་གི་འདུག་དེ་ཡིན་ཙང་ད་ག་རེ་རེད། རང་དོན་དགོས་ན་ག་རེ་རེད་བྱང་ཆུབ་སེམས་བསྒོམ་གཞན་དོན་དགོས་ན་བྱང་ཆུབ་སེམས་བསྒོམ། རེད་བ། ཚེ་འདི་ལ་བདེ་སྐྱིད་དགོས་ན་བྱང་ཆུབ་སེམས་བསྒོམ། ཚེ་རབས་ཕྱི་མ་རྣམས་སུ་བདེ་སྐྱིད་དགོས་ན་བྱང་ཆུབ་སེམས་བསྒོམ། ཚེ་རིང་པོ་དགོས་ན་བྱང་ཆུབ་སེམས་བསྒོམ། ནོར་ལོངས་སྤྱོད་དགོས་ན་བྱང་ཆུབ་སེམས་བསྒོམ། ག་རེ་དགོས་ནའི་ག་རེ་ཟེར་ན། ད་བདེ་སྐྱིད་ཅིག་དགོས་ཕྱིན་ཆད་བྱང་ཆུབ་སེམས་བསྒོམ་ན་འདི་ལས་ལྷག་ཅིག་དགོས་ཟེར་མ་རེད་འདིར་ད་མི་ཟད་གཏེར་ཡང་འདི་ཡིན་ནོ། ཡང་འདི་བྱས། ད་འགྲོ་བའི་ནད་རབ་ཞི་བྱེད་སྨན་གྱི་མཆོག་ཡང་འདི་ཡིན་ནོ། འགྲོ་བ་ཐམས་ཅད་ཀྱི་ད་ཅིག་སྡུག་བསྔལ་གྱི་ནད། འདི་ཕར་ཞི་ཡག་གི་སྨན་ནང་སྨན་མཆོག་ཏུ་གྱུར་བ་ག་རེ་རེད་བྱང་ཆུབ་སེམས་འདི་རེད། ད་ང་རང་ཚོ་ལྟ་བུ་སོ་སོའི་རྒྱུད་ལ་བྱང་ཆུབ་སེམས་ཅིག་སྐྱེས་ན།

ཨང་རྐྱེན་ག་རེ་འཕྲད་པ་ཡིན་ནའི་གནས་སྐབས་ཏིག་ཏིག་ཡོང་གི་རེད་དེ་ཕུགས་ཀྱི་ག་རེ་ཟེར་ན་གཏིང་གི་སེམས་ནང་འདི་དཀྲུག་གི་ཡོད་མ་རེད་ང་རང་ཚོ་ཏིག་ཅིག་ཕོག་ཐུག་རེད་ཏིག་ཙམ་གཏིང་འདི་ནས་འཁྲུག་འགྲོ་གི་འདུག་དེ་འཁྲུག་ཡ་དེ་རང་གཅེས་པ་གཅེས་འཛིན་དེའི་དབང་གི་རེད་བྱས་ཙང་རང་གཅེས་པ་གཅེས་འཛིན་དེའི་དབང་ང་རང་ཚོ་ཉིན་རེ་ཉིན་རེ་སྡུག་བསྔལ་ཆ་ཚང་ཁོས་བཟོ་གི་འདུག་ཨང་བྱང་ཆུབ་སེམས་རང་རྒྱུད་ལ་སྐྱེས་ན་ང་རང་ཚོ་གི་རང་གཅེས་པ་གཅེས་འཛིན་དེའི་དབང་གི་རྒྱུན་ཞིག་གི་སྡུག་བསྔལ་གི་ནད་ཐམས་ཅད་ག་རེ་བྱས་ཞི་འགྲོ་གི་རེད་དེའི་རྒྱུ་མཚན་ཏེ་བྱང་ཆུབ་སེམས་དེ་ག་རེ་སྨན་གྱི་ནང་གི་མཆོག་རེད།

ལྗོན་ཤིང་ཡིན། ད་འདི་ག་པར་གོ་ཟེར་ན་བྱང་ཆུབ་སེམས་དེ་ལ་དེ་བས་གནས་སྐབས་ཉན་ཐོས་དང་རང་རྒྱལ་ལ་སོགས་པ་དེ་དག་སྲིད་པའི་ལམ་ལ་འཁྱམས་ནས་ཀྱི་ཉན་ཐོས་རང་རྒྱལ་ལ་སོགས་པ་དེ་དག་གནས་སྐབས་ཀྱི་སྡུག་བསྔལ་ལས་ཡར་གྲོལ་ནས་རང་གི་དཔེ་ཅིག་ཐར་པ་ཙམ་གནས་སྐབས་ངལ་གསོའི་ག་རེ་ཐར་པ་ཙམ་ཐོབ་ཡག་ག་རེ་ལྗོན་ཤིང་ཡང་ཁོད་ཅིག་གི་རེད་ད་འདིར་བ་ཉན་རང་དེ་ཚོ་གནས་སྐབས་ཀྱི་སྡུག་བསྔལ་ནང་བསྡད་པ་འཁོར་བའི་སྡུག་བསྔལ་ནང་བསྡད་པ་དེ་ལ་སྡུག་བསྔལ་དེ་ལས་ཡར་གྲོལ་ནས་དགའ་བ། ཉན་ཐོས་དང་རང་རྒྱལ་གོ་འཕང་ཐོབ་རེད་བ། དེ་གནས་སྐབས་ངལ་གསོ་བ་ཙམ་རེད་མ་གཏོགས་མཐར་ཐུག་ཐར་པ་ཐོབ་ཡོད་མ་རེད་བ། དེ་ཡང་གནས་སྐབས་ཀྱི་ངལ་གསོ་ཡག་ངལ་གསོ་ནང་བཞིན་ག་རེ་ལྗོན་ཤིང་ལྟ་བུ་ཞིག་རེད། དེ་ག་ལ་བྱ་དགོས་རེད། ཉན་རང་གཉིས་ལ་བྱ། ཉན་རང་གཉིས་ཀྱིས་དཔེ་ཅིག་རང་རང་གི་ལམ་ཉམས་སུ་ལེན་ནས་གནས་སྐབས་ག་རེ་ཟེར་ན་རང་རང་གི་ཐར་པ་ཐོབ་དགོས་རེད་བ། དེ་གནས་སྐབས་ཀྱི་དཔེ་ཅིག་ལྗོན་ཤིང་གི་གནས་སྐབས་ངལ་གསོ་བ་ཙམ་རེད་མ་གཏོགས་ཁོ་སླེབ་ས་དེར་སླེབས་ཡོད་རེད་ཟེར་ན། སླེབས་ཡོད་མ་རེད་བ། སླེབས་མེད་ཙང་བྱང་ཆུབ་སེམས་དེ་གནས་སྐབས་ཉན་ཐོས་ལ་སོགས་པ་དེ་དག་རང་རང་གི་ཐར་པ་ཐོབ་ཡག་གི་ངལ་གསོ་ཡག་ག་རེ་ནང་བཞིན་རེད་ལྗོན་ཤིང་ནང་བཞིན་རེད། ད་ལྗོན་ཤིང་ནང་ཧ་གོ་རེད་བ།

ཨ་ཚ་བ་ཚིག་དུས་གོང་ཨ་དོན་ཁ་རུ་སུ་བྷ་པི་སི་གེ་སི་འབབ་པའི་དུས་སུ་དཔེ་ཅིག་དེ་ག་ལ་ངལ་གསོ་ཤོ་རོ་ཨོ་དེ་ནང་བཞིན་ལྗོན་ཤིང་འདྲ་ཞིག་རེད་ཉན་ཐོས་དང་རང་རྒྱལ་གཉིས་ཁོ་རང་ཐར་པ་མཐར་ཐུག་ཐར་པ་དུ་སླེབས་ཐུབ་ཡོའོ་མ་གནས་སྐབས་ག་རེ་ཟེར་ན་ཅིག་གི་སྡུག་བསྔལ་ལས་ཨ་ཅིག་གྲོལ་ནས་ཉན་རང་གཉིས་ཀྱི་ཐར་པ་ཙམ་ཐོབ་ཡིན་ཙང་དེ་འདྲའི་ཐར་པ་དེ་ཐོབ་ཡག་གི་ད་ཅིག་གི་ངལ་གསོའི་ལྗོན་ཤིང་ནང་བཞིན་དེ་ཡང་ག་རེ་རེད་བྱང་ཆུབ་སེམས་དེ་རེད་ད་ཉན་རང་རྣམས་ཀྱི་བྱང་ཆུབ་སེམས་ཐོབ་ཡག་རྒྱུ་དེ་བྱང་ཆུབ་སེམས་ཉན་རང་རྣམས་ཀྱི་རང་རང་གི་ཐར་པ་ཐོབ་ཡག་བྱང་ཆུབ་སེམས་ཐོབ་རྒྱུ་དེ་རེད་མ་རེད་ག་ཞིག་ཐོབ་དགོས་བྱང་ཆུབ་སེམས་ལ་བརྟེན་ནས་ཉན་རང་རྣམས་ཀྱི་ཐར་པ་ག་ཅིག་འཐོབ་བོ་རེད་ཡ།

ཨོ་བྱང་ཆུབ་སེམས་ཀྱི་རྒྱུ་བྱས་པ་ལ་བརྟེན་ནས་ཁོ་རང་ཚོ་གནས་སྐབས་ག་རེ་ཟེར་ན་ཨང་ཅིག་ངལ་གསོའི་ཐར་པ་དེ་ཚོ་ཐོབ་པ་རེད། དེ་འདྲ་བའི་ངལ་གསོ་བར་བྱེད་མཁན་དེ་ག་རེ་ཟེར་ན། རྗེས་སུ་གནས་དེ་ལྗོན་ཤིང་དེ་བྱང་ཆུབ་སེམས་དེ་རེད། འོ་ལགས་སོ་འགྲོ་བའི་ངལ་གསོའི་ལྗོན་ཤིང་ཡིན་ཟེར་ཡ། ད་འདི་ག་རེ་ཟེར་ན་ཉན་ཐོས་དང་རང་རྒྱལ་ལ་ཡང་ཆ་བཞག་ནས་འགྲེལ་འདུག་ཨ། ད་འགྲོ་བ་ཐམས་ཅད་ངན་འགྲོ་ལས་སྒྲོལ་བར་བྱེད་པའི་སྤྱི་སྟེགས་ཡིན། ད་ངན་སོང་ལ་སྡུག་བསྔལ་ངན་སོང་གི་ནང་བསྡད་པའི་འགྲོ་བའི་སྡུག་བསྔལ་འགྲོ་བ་རྣམས་ཨང་ངན་སོང་གི་སྡུག་བསྔལ་ལས་ཡར་སྒྲོལ་ཡག་གི་འབབ་སྟེགས་ནང་བཞིན་དེ་ཡང་ག་རེ་ཟེར་ན་བྱང་ཆུབ་སེམས་དེ་རེད་སྤྱི་སྟེགས་ཟེར་ན་ཧ་གོ་རུ་བ

འོ་ལགས་སོ། ཅིག་དོན་ཇི་ལྟར་གསུང་དགོས་ཟེར། འགྲོ་བའི་ཉོན་མོངས་གདུང་སེལ་བའི་སེམས་ཀྱི་ཟླ་བ་ཤར། ད་བྱང་ཆུབ་སེམས་དཔའ་དེ་ཚོ་གནས་སྐབས་ཉོན་མོངས་ལས་གྲོལ་བས་ག་ས་ན། ངལ་བསོས་པའི་ཐར་པ་ཙམ་མ་ཡིན་པ། ད་ཅིག་ཉོན་མོངས་པ་དང་ཤེས་བྱའི་སྒྲིབ་པ་མཐའ་དག་ལས་བྲལ་དགོས་རེད་བ་ཨོ་འདི་གསུང་དགོས་རེད། ད་བྱང་ཆུབ་སེམས་དཔའ་རྣམས་ཀྱི་ཉོན་མོངས་པས་ད་ག་ས་ན། ཨ་ཅིག་གདུང་བ་ཐམས་ཅད་སེལ་བར་སེལ་བྱེད་ག་ས་ན། འོ་ལགས་སོ། སེམས་ཀྱི་ཟླ་བ་ལྟ་བུ་ཞིག་རེད། འགྲོ་བའི་ག་ས་ན། ཉོན་མོངས་གདུང་སེལ་བའི་སེམས་ཀྱི་ཟླ་བ་ཤར་བ་ཡིན། ད་འདི་ག་ས་ན་བྱང་ཆུབ་སེམས་འདི་ག་ས་ན་འོ་ལགས་ཉོན་མོངས་པའི་གདུང་བ་སེལ་བའི་ག་ས་ན་སེམས་ཀྱི་ཟླ་བ་ཡང་འདི་ཡང་རེད་ད་འདི་ཉན་རང་ཉན་ཐོས་བྱང་ཆུབ་སེམས་དཔའ་རྣམས་ཀྱི་ག་རེ་སྤང་དགོས་རེད་ཉོན་མོངས་པ་ཤེས་བྱའི་སྒྲིབ་པ་གཉིས་པོ་སྤང་དགོས་རེད་བ་ད་ཉོན་མོངས་ཉོན་མོངས་པའི་སྒྲིབ་པ་སྤང་ཡག་ག་རེ་ས་ན་སེམས་ཀྱི་ད་ཅིག་གདུང་བ་སེལ་ཡག་གི་སེམས་ཀྱི་ཟླ་བ་ལྟ་བུ་ནི་བྱང་ཆུབ་སེམས་འདི་རེད། ད་ནང་བཞིན་བྱ་འགྲོ་བའི་མི་ཤེས་རབ་རིབ་དག་དཔྱིས་འབྱིན་ཉི་མ་ད་འདི་མི་ཤེས་ཟེར་འདི་ཤེས་སྒྲིབ་ལ་བྱ་ད་ཉོན་མོངས་པའི་སྒྲིབ་པ་ག་ས་ན་སེལ་བྱེད་ཀྱི་ཟླ་བ་ལྟ་བུ་ཡང་རེད། ཨང་ག་ས་ནི་ཤེས་བྱའི་སྒྲིབ་པ་ག་ས་ན་འགྲོ་བའི་མི་ཤེས་པས་མི་ཤེས་པ་སོ་སོ་ཤེས་རབ་ཤེས་སྒྲིབ་གོ་རྒྱུ་རེད། མི་ཤེས་པའི་ཤེས་བྱའི་སྒྲིབ་པ་རབ་རིབ་ལྟ་བུ་དེ་ཡང་ཕར་དཔྱིས་འབྱིན་པ་ཕར་སེལ་བར་བྱེད་ཨང་དེ་ཡང་ག་རེ་ས་ན་ཉི་མ་ལྟ་བུ་དེ་ཡང་ག་རེ་བྱང་ཆུབ་སེམས་འདི་རེད་འགྲོ་བའི་མི་ཤེས་རབ་རིབ་དག་དཔྱིས་འབྱིན་ཉི་མ་ཆེན་པོ་ཡིན་ཟེར་ད་བྱང་ཆུབ་སེམས་དཔའ་དེ་ཚོ་ཉོན་མོངས་པ་དང་ག་རེ་ས་ན་ཤེས་བྱའི་སྒྲིབ་པ་གཉིས་པ་སྤང་ཡག་གི་རྒྱུ་ཡོད་ན་མེད་ན་དེ་ག་རེ་བྱང་ཆུབ་སེམས་འདི་རེད་བ། ལྷག་པར་དུ་ཤེས་སྒྲིབ་སྤོང་ཡག་ལ་བྱང་ཆུབ་སེམས་མེད་ན་ནམ་ཡང་ཡོང་གི་མ་རེད་ད་ཁྱེད་རང་ཚོ་ཧ་གོ་ཡོད་རེད་ད་དབུ་མ་ཕར་ཞིག་བལྟས་ཚར་རྒྱུ་ཡིན་ཙང་ཤེས་སྒྲིབ་སྤོང་ཡག་ལ་སྟོང་ཉིད་ལྟ་བས་འགྲིག་གི་མི་འདུག་ཨ་སྟོང་ཉིད་མངོན་སུམ་རྟོགས་པས་ན་ཤེས་སྒྲིབ་གཉེན་པོ་བྱེད་ཐུབ་ཀྱི་མི་འདུག་ཨ།

ང་རང་ཚོ། ཅིག་ཚེས་བཅོ་ལྔ་དང་དེ་འདྲ་ལ་ཟླ་བ་ཡག་པོ་ཤར་བསྡད་པའི་གནས་སྐབས་ལ་ཚ་བ་ཚིག་བསྡད་ཡོད་ན་ཨ་ཐོག་ཁ་ལ་སོང་ཟླ་འོད་ཕར་ཅིག་འོད་ཡོད་ན་ཅིག་ང་ཚོ་ལུས་ལ་བསྟེན་ན་ལུས་ཀྱི་ཚ་གདུང་སེལ་འགྲོ་གི་འདུག་བ་བྱས་ཙང་བྱང་ཆུབ་ཟླ་བ་འདི་ག་རེ་ཟེར་ན་བྱང་ཆུབ་སེམས་དེ་ཟླ་བ་ལྟ་བུ་རེད་ཟེར་འདི་རེད་བ་འོ་འདུག་ཟེར། བྱས་ཙང་ད་ད་རང་གཅེས་པར་འཛིན་པ་གཅེས་འཛིན་གྱི་ཚ་གདུང་སེལ་ཡག་གི་ཟླ་བ་ལྟ་བུ་ཞིག་རེད། ཨ་སྟོང་ལོ་ཀ་སང་བདེན་པར་འཛིན་པའི་བདེན་འཛིན་གྱི་ད་ཨ་མི་ཤེས་པའི་རབ་རིབ་ད་གཙོ་བོ་དེ་གི་དབང་ལ་བྱས་ན་ཤེས་བྱའི་སྒྲིབ་པ་ཨ་འདི་མ་རིག་པ་སེལ་ཡག་གི་ག་རེ་ཟེར་ན་ཉི་མ་ལྟ་བུ་ཞིག་རེད་ད་ཉི་ཟླ་གཉིས་ཀ་བྱེད་ཡག་འདུག་བ

བྱང་ཆུབ་སེམས་མེད་ན་རྩ་བ་ཉིད་ཡོང་བྱང་ཆུབ་སེམས་ཀྱི་རྒྱབ་རྟེན་མེད་ན། སྟོང་ཉིད་སྙིང་པོ་ཅན་ཟེར་ཡོང་གི་མ་སྟོང་ཉིད་སྟོང་ཉིད་རྐྱང་པས་ཡོང་གི་མི་འདུག་བ། ག་ས་ནམ་རྒྱུན་ང་ཚོས་ཤེས་པས་སྲིད་ལ་མི་གནས་ཤིང་སྙིང་རྗེས་ཞི་ལ་མི་གནས་ཟེར་ཙང་ང་ལ་ཞི་མཐའ་འགོག་བྱེད་ཡོད་ན་མེད་ན་དེ་བྱང་ཆུབ་སེམས་དེ་རེད། རེད་པ། ཞི་མཐའ་འགོག་བྱེད་དེ་ལ་བྱང་ཆུབ་སེམས་མ་གཏོགས་གཞན་ཅིག་ཡོད་པ་མ་རེད་པ། སྙིང་རྗེ་ཆེན་པོ་དང་བྱང་ཆུབ་སེམས་དེ་ཚོ་མ་གཏོགས་པའི་སྟོང་ཉིད་ལྟ་བ་ཡོད་པ་མ་རེད་བྱས་ཙང་ད་ཞི་མཐའ་འགོག་བྱེད་ཡོད་ན་མེད་ན་དེ་རེད་འདུག་བ། བྱས་ཙང་འོག་ཏུ་ཟེར་དཔྱིས་འབྱིན་ཉི་མ་ཆེན་པོ་ཡིན། འོག་ཏུ་ཟེར། ད་དེ་ནས་ག་ཟེར་ན་བསྟན་པའི་སྙིང་པོ་རབ་ཏུ་གསུང་གི་འདུག་ཨ། དམ་ཆོས་འོ་མ་བསྲུབས་པ་ལས་མར་གྱི་ཉིང་ཁུ་བྱུང་བ་ཡིན། ད་བཅོམ་ལྡན་འདས་ཀྱིས་གསུང་བཤད་པའི་དམ་ཆོས་དེ་ཚོ་ཆ་ཚང་འོ་མ་ནང་བཞིན་བྱེད་པ། ཧ་ལས་པའི་ད་ཅིག་འགྲོ་བའི་ཕན་བདེ་སྒྲུབ་ཡག་གི་ད་ཅིག་འོ་མ་ནང་བཞིན་རེད་དེ་འདྲའི་འོ་མ་དེ་ཆ་ཚང་ཚུར་བསྲུབས་པ་ལ་བརྟེན་ནས་མཐར་ཉིང་ཁུའི་ནང་གི་ཉིང་ཁུ་ད་ང་མ་གསུངས་ཅིག་བཅུད་ནང་གི་བཅུད་ཆེ་ཤོས་རེད་ག་རེ་ཟེར་ན་མར་རེད་པ་ད་ང་ཚོ་འོ་མ་དེ་དཀྲོག་དཀྲོག་ཐ་མ་དེ་ལ་འོ་མའི་ཉིང་ཁུ་རེད་རྡོག་རྡོག་རེད་ག་རེ་རེད། མར་རེད་བ། བྱས་བཅོམ་ལྡན་འདས་ཀྱིས་དམ་ཆོས་ཆོས་ཕུང་པོ་བརྒྱད་ཁྲི་གསུང་བཤད་པ་དེ་དག་ཐམས་ཅད་ཚུར་བསྲུབས་ན། ད་དམ་ཆོས་བསྲུབས་ཚུར་ང་ཚོ་དཀྲུགས་ལྡིར་བཏང་བྱས་དཀྲུགས་ལྡིར་བཏང་བྱས་ཨ་དེ་ནས་ཉིང་ཁུ་རུ་ག་རེ་སྟེ་ཁ་ཞེ་ཉིང་ཁུ་དེ་ག་རེ་བྱང་ཆུབ་སེམས་དེ་རེད་གསུངས་ད་འདིར་ང་རང་ཚོ་བྱང་ཆུབ་སེམས་བསྒོམས་པ་ན་བཅོམ་ལྡན་འདས་ཀྱི་ཆོས་ཐམས་ཅད་ཀྱི་ཉིང་ཁུ་དེ་བསྒོམས་པ་རེད། འོག་ཏུ་ཟེར་དམ་ཆོས་འོ་མ་བསྲུབས་པ་ལས་མར་གྱི་ཉིང་ཁུ་བྱུང་བ་ཡིན་ད་ཉིང་ཁུ་རེད་བ་བཅོམ་ལྡན་འདས་ཀྱིས་གསུངས་དམ་པའི་ཆོས་ཀྱི་ནང་ནས་སྙིང་པོ་རབ་སྟེ་བྱང་ཆུབ་སེམས་དེ་རེད་བ་བྱས་ཙང་མར་གྱི་ཉིང་ཁུ་བྱུང་བ་ཡིན། འོག་ཏུ་ཟེར། འགྲོ་བའི་མགྲོན་པོ་སྲིད་པའི་ལམ་རྒྱུ་ཞིང་བདེ་བའི་ལོངས་སྤྱོད་སྤྱད་པར་འདོད་པ་ལ་འདི་ནི་བདེ་བའི་མཆོག་ཏུ་ཉེར་གནས་སེམས་ཅན་མགྲོན་ཆེན་ཚིམ་པར་བྱེད་པ་ཡིན། ད་བྱང་ཆུབ་སེམས། འདི་ག་ཟེར་ན་གནས་སྐབས་འགྲོ་བ་རྣམས་ག་ཟེར་ན་ཞིག་སྲིད་པའི་ལམ་དུ་ཕར་རྒྱུ་ཡོད་འདུག་ཨང་སྲིད་པའི་ལམ་སྲིད་དང་ཁོ། ཞིག། འགྲོ་བ་རྣམས་མགྲོན་པོ་ནང་བཞིན་རེད། ད་མགྲོན་པོ་ཟེར་ན་ང་ཕྱོགས་ཕྱོགས་གཞན་ལ་འགྲོ་མཁན་དེ་རེད་པ། ཕྱོགས་གཞན་དང་གཞན་འགྲོ་མཁན་དེ། ཕྱོགས་ག་པར་འགྲོ་བ་ཟེར་ན་སྲིད་པའི་ལམ་དུ་ཕར་རྒྱུ་བསྡད་ཀྱི་འདི་རུ་རེད། དེ་འདྲའི་མགྲོན་པོ་དེ་དུས་རྟག་ཏུ་སྲིད་པ་འཁོར་བ་ནང་དེ་ཚོར་འགྲོ་བསྡད་ཀྱི་རེད་པ། འགྲོ་བསྡད་འདུག་ང་ལ་དེ་འདྲའི་མགྲོན་པོ་དེ་ཚོ་གནས་སྐབས་མངོན་མཐོའི་ཁ་རང་སོ།

འདི་རེད་ད། དེ་ནས་བདེ་བ་དེའི་ཁྲི་ལ་བསྡད་ནས་གནས་སྐབས་ཁོའི་ཁྲི་ལ་བསྡད་ནས་ཨང་ཁོ་རང་གི་བའི་འདོད་ཆེ་ག་རེ་ནས་བཀབ་ཏུ་བཀབ་ཏུ་འགྲོ་བས། འདི་ནི་བདེ་བའི་མཆོག་ཏུ་ཉེར་གནས་ཏེ་སེམས་ཅན་མགྲོན་ཆེན་ཚིམ་པར་བྱེད་པ་ཡིན། ད་ང་རང་ཚོ་མགྲོན་པོ་ཆེན་པོ་རེད། རེད་བ། ག་རེ་ག་ཟེར་ན་མི་འདོད་པའི་སྡུག་བསྔལ་གྱིས་མནར། ཨ་ནི་ག་ཟེར་ན་འདོད་པའི་བདེ་བ་ནི་མེད། ཨ་ནི་ག་དུས་ནས་སེམས་ཅན་སྣ་ལྔ་པ་ག་རེ་འདུག་འགྱུར་དེ་རེད།

མི་གཅིག་འབུམ་གཅིག་སྤྲད་པས་ན་ཞེ་པོ་དགའ་པོ་གོང་བུར་བ། ད་ང་ཞེ་པོ་སྤྲད་སོང་ཡང་ནི་ཨ་ན་བསམ་དང་ད་ཅིག། ད་དེ་འདྲའི་ད་ང་བྱུང་མྱོང་བ་མ་རེད་བསམ་བསམ་བྱས་ཨ་ཞེ་པོ་གོང་གོང་རེད་ཡིན་ནའི་གཅིག་གང་མ་ད་དེ་བདུན་ཕྲག་གཅིག་གཉིས་ཟླ་བ་གཅིག་གཉིས་རྫོགས་ཚར་རེད་དྲང་པོ་བཤད་ན། ཚེ་འདི་ཡང་ལྡང་མ་ད་ལོ་གཅིག་ཡང་ལྡང་གི་མི་འདུག་བ་ད་འབུམ་གཅིག་ཟེར་དུས་འོང་ལ། ད་བྱང་ཆུབ་སེམས་དཔའི་སྡོམ་པ་རང་རྒྱུད་ལ་སྐྱེས་སོང་ན་ཚེ་འདི་ཙམ་མ་ཟད་སྐྱེ་བ་ནས་སྐྱེ་བ་ཚེ་རབས་ཚེ་རབས་ཀྱི་ལམ་ཁ་ཆེན་པོ་ཞིག་བཟོས་ཤེས་གི་འདུག་བ་ཟེར་དུས་འོང་ལ་ད་དགའ་བ་དེ་བས་སྒོམ་ཡ་རེད་བ་ད། རེད་པ། ད་ང་ཚོ་འདོད་གསོལ་ཅིག་ཅིག་ང་ཚོ་མ་གསུང་ཅིག་རྡོ་སོལ་ག་ས་ན་ཅིག་གི་ཁོ་རང་ཕན་ཡོན་ག་རེ་ཡོད་མེད་ད་ག་ནང་བཞིན་ཁོ་རང་གི་ད་ཅིག་གནས་སྟངས་ག་རེ་ཡོད་མེད་ང་ཚོ་གསལ་པོ་མ་ཤེས་ཡིན་ཙང་སྐྱེས་ནས་ཅིག་གི་སྐྱེས་སྐྱེས་མ་སྐྱེས་ནས་སྐྱེས་མ་སྐྱེས་པའི་སོ་རི་ད་སྐྱེས་པའི་ནས་དགའ་བ་ཞིག་མེད་དེ་གིན་ཅིག་མ་སྐྱེས་པའི་ནས་ཅིག་ཨ་ཅིག་ཚོར་བ་སྡུག་བསྔལ་མེད་དེ་བས་སོ་སྐྱེས་ནས་དགའ་བ་མེད་པའི་དུས་དུས་སུ་རེད་འདུག་ག་ས་ཁོའི་དེའི་ཧ་གོ་གོ་བ་མ་ད་སྐྱེས་ནས་ཕན་ཡོན་ག་རེ་ཡོད་མེད་སྐྱེས་ནས་སོ་སོ་ལ་དཔེ་ཅིག་འདི་ད་ཕྱི་མའི་གནས་སྐབས་ག་དུས་ཨ་ཅིག་གི་འདི་ཞིག་ག་རེ་ཡོད་མེད་དེ་ཤེས་ཚད་ད་ཧ་གོ་གོ་མ་རེད་པ།

ཚེ་རབས་སྔ་མ་ནས་བཟུང་ང་ཚོ་བྱུང་མྱོང་བ་མ་རེད། ནོར་ལོངས་སྤྱོད་ལྟ་བུ་ང་རང་ཚེ་རབས་སྔ་མ་ལ་ང་ཚོ་ཛམ་བྷ་ལ་ལྟ་བུ་མང་པོ་སྐྱེས་ཚར་རེད། དཔེར་ན་ང་ཚོ་ཚེ་རབས་སྔ་མ་འདོད་པའི་ལྷར་ག་ཚོད་སྐྱེས་ཚར་རེད། འདོད་པའི་ལྷར་སྐྱེས་དུས་ང་ལོངས་སྤྱོད་དེ་ཞེ་པོ་འདུག་ཨ། དཔེར་འདོད་པའི་ལྷར་སྐྱེས་ཟེར་ན་ཁོའི་ཚིགས་ཁོག་གཅིག་གིས་འཛམ་བུ་གླིང་ནོར་ལོངས་སྤྱོད་ཆ་ཚང་ཁ་གཏད་ཆོག་རེད་ཟེར་དོ། ཚིགས་ཁོག་གཅིག་གིས་དཔེར་ན་རེད་ད། འཛམ་བུ་གླིང་ནོར་ཆ་ཚང་གཅིག་འདོད་ལྷའི་དཔེ་ཅིག་ལྷའི་ཚིགས་ཁོག་གཅིག་ལ་འགྲན་དོ་ཆོག་མ་རེད་ཟེར་གྱི་འདུག་ཨ། ད་དེ་འདྲའི་ན་ང་ཚོ་གཅིག་གིས་ལྷའི་རྒྱལ་པོ་དཔེར་བརྒྱ་བྱིན་དང་དེ་ཚོའི་ལུས་མང་པོ་བླངས་ཚར་རེད། ནོར་གྱི་བདག་པོ་ཞེ་པོ་ཆགས་ཚར་རེད་ཡིན་ནའི་ད་ལྟ་ག་རེད་ང་ཚོ་ཅིག་ཨ་ནི་ག་གཅིག་ཁྱེར་ཡ་མི་འདུག་བ་གཡུག་ཚར་རེད་ཡོད་མ་རེད་ད། ད་ང་ཚོ་དེ་འདྲ་གི་ནོར་འདི་ང་ཚོ་ད་ལྟ་བར་རག་མྱོང་ཡོད་མ་རེད་ཕལ་ཆེར་རག་མྱོང་མེད་པ་སུ་རེད། གལ་སྲིད་སྐྱེ་བ་སྔ་མ་ང་རང་ཚོ་དེ་འདྲ་ཅིག་བྱང་ཆུབ་སེམས་སྒོམ་ཡ་རེད་ད་བྱང་ཆུབ་སེམས་དཔའི་སྡོམ་པ་ལེན་ཡ་རེད་བྱུང་བས་ན་ད་ནི་འདི་མ་འདྲ་བ་ཞིག་དགོས་གི་རེད་འདི་མི་འདྲ་བ་མི་འདུག་བ་ཞེ་ས་ཏོ་འདི་ད་འདི་མ་འདྲ་བ་མི་འདུག་བ་འདུག་བས།

བདག་གིས་དེ་རིང་སྐྱོབ་པ་ཐམས་ཅད་ཀྱི་ཟེར་དུས་སྐྱོབ་པ་ཟེར་ན་སངས་རྒྱས་བཅོམ་ལྡན་འདས་ལ་སོགས་པ་དེ་དག་རེད་བ། དེ་དག་གི་སྤྱན་སྔར་དེ་དག་དཔང་པོར་བཞག་ནས་ད་ང་ཚོ་སྡོམ་པ་ལེན་ཡོང་དུས་གང་ལ་བླ་མ་དང་རྒྱལ་བ་སྲས་བཅས་དཔང་པོར་བཞག་དགོས་རེད་མ་ད་ང་མ་ལེན་ཡོད་མ་དཔང་པོ་བཞག་ནས་ངས་སྡོམ་པ་འདི་ལེན་ནས་ནམ་ཡང་ག་རེ་ཟེར་ན་སྡོམ་པ་འདི་མ་ཉམས་པར་སྲུང་གི་ཡིན་ཟེར་དཔང་པོ་བྱེད་དགོས་རེད་དེ་ནམ་རྒྱུན་ང་ཅིག་སྡོམ་པ་ལེན་ཡོང་དུས་ང་མདུན་ལ་ཚོགས་ཤིང་སྒོམ་རྒྱུ་ཨ་ཚོགས་ཤིང་དེ་ལ་ཕར་ཅིག་ཡན་ལག་བདུན་པ་ཕུལ་ཅིག་དགོས་ཨ་དེ་གཙོ་བོ་ཚོགས་བསགས་ཚོགས་བསགས་སྒྲིབ་སྦྱང་རེད་དེ་གཉིས་ནས་ག་རེ་ཟེར་ན་འདི་དཔང་པོ་རེད་དཔང་པོ། སྡོམ་པ་ང་རང་ཚོའི་རྒྱུད་ལ་དེ་ད་དེ་རིང་ཁོས་སྡོམ་པ་ལེན་སོང། མ་འོངས་པར་ཁོས་སྡོམ་པ་གང་འདྲ་སྲུང་གི་ཡོད་མེད་ང་ཚོ་དཔང་པོ་བྱེད་དགོས་རེད་པ་དེ་དཔང་པོའི་ཚུལ་དུ་ཚོགས་ཞིང་སྒོམ་ཡ་དེ་རེད་ནམ་ཡང་ང་དཔང་པོ་ཟེར་ན་ཧ་གོ་རེད་པ། འོ་དེ་དཔང་རྟགས་ཧོ་དཔང་རྟགས་ད་ཁོས་དེ་ཉིན་མ་ག་རེ་ཟེར་བྱང་ཆུབ་སེམས་བསྒོམས་སོང་ད་ཁོས་ཡག་པོ་སྲུང་འདུག་སྲུང་མི་འདུག་ང་ཚོ་བརྟག་དཔྱད་བྱེད་ཡིན་སོ་ལེ་དཔང་དཔང་པོའི་ཚུལ་དུ་སྒོམ་ཡིན་ཟེར་ག་རེ་ཟེར་ན་བདག་གིས་དེ་རིང་སྐྱོབ་པ་ཐམས་ཅད་ཀྱི་སྤྱན་སྔར་དཔང་པོའི་དེ་བཞིན་གཤེགས་པ་རྣམས་ག་རེ་ཟེར་ན་སྤྱན་སྔར་དཔང་པོར་བཞག་དེའི་སྤྱན་སྔར་ག་རེ་ཟེར་ན་ཨ་ནི་ག་རེ་ཟེར་ན་བྱང་ཆུབ་སེམས་དེ་སྐྱེས་པ་ཡིན་ས་ཡ་སོ་རེད་པ། འགྲོ་བ་བདེ་གཤེགས་ཉིད་དང་ནི་ད་འགྲོ་བ་རྣམས་ངས།

ལྷ་དང་ལྷ་མིན་ལ་སོགས་དགའ་བར་གྱིས། ད་འདིར་སེམས་ཅན་ཐམས་ཅད་མཐར་ནི་སངས་རྒྱས་ས་ལ་བཀོད་ཀྱི་ཡིན། སངས་རྒྱས་ས་ལ། བཀོད་མ་ཐུབ་པ་དེ་སྲིད་དུ་བར་དུ་ཡང་ངས་དེ་དག་ཐམས་ཅད་བདེ་བའི་མགྲོན་དུ་ཡང་འབོད་ཀྱི་ཡིན་བོས་ཟིན་པ་ཡིན། ད་ང་རང། ལྷ་དང་ལྷ་མིན་ད་འདིར་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད། གཏན་དུ་དགའ་བར་གྱིས་ཤིག། ད་འདི་ན་སོ་སོ་ལ་གནོད་པ་བྱེད་མཁན་དང། དེ་ཚོ་ཆ་ཚང་འདི་ན་ཡོད་རེད་གསུང་དུ་བ་བྱས་ཙང་ད་དགྲ་ཟེར་ཡག་རྒྱུན་མེད་དེ་སེམས་ཅན་ཐམས་ཅད་སོ་སོ་རང་ཉིད་ཀྱི་བདེ་བའི་མགྲོན་པོ་ཡིན་བསམ་ན་ཅི་དང་ང་ལ་གནོད་པ་བྱེད་མཁན་མེད་དེ་ཉིད་ཅིག། གནོད་པ་ཅིའི་གཞི་འཁོར་མེད་དེ་གི་ཅིག་དུད་འགྲོའི་ཅིག་རེས་ཀ་ནང་དུའང་རེ་རེ་དུའང་ད་སེམས་ཅན་ཐམས་ཅད་རང་གི་བདེ་བའི་མགྲོན་དུ་གཉེར། གཉེར་དུས་ང་སེམས་ཅན་ཐམས་ཅད། སེམས་ཅན་སུ་འདྲ་ཞིག་ནི། ངའི་རྩར་ཤོག་དང་ངས་ཁྱེད་རང་བདེ་བ་སྦྱིན་གྱི་ཡིན་ལབ་ཤེས་པ། ད་སེམས་ཅན་སུ་སུ་འདྲ་ཅིག་ནི། ཁོས་ང་རང་བདེ་བ་སྦྱིན་གྱི་ཁོས་ང་ཕན་བདེ་སྒྲུབ་གྱི་ཡིན་ཟེར་གྱི་འདུག་བསམ་བསམ་ཡོད་དུས་ཀ་ལ་ཁོས་ང་ཚོ་ག་རེ་བྱེད་ཀྱི་མ་རེད་གནོད་པ་བྱེད་ཀྱི་མ་རེད་བ། སུ་སུ་ལ་སུ་ཕན་བདེ་སྒྲུབ་མཁན་ཅིག་ལ་གནོད་པ་བྱེད་ཀྱི་ཡིན་ད་དཔེ་ལྐུགས་པོ་ཞེ་པོ་ཅིག་གི་རེད་བ། ཕན་བདེ་སྒྲུབ་མཁན་ཅིག་ལ་སུ་ཡིན་ན་གནོད་པ་བྱེད་ཀྱི་མ་རེད་བ། ཨོ་དེ་ཡིན་ཙང་ད་ག་རེ་ཟེར་ན་ལྷ་དང་ལྷ་མིན་ལ་སོགས་དུས་རྟག་ཏུ་ཁྱེད་རང་ཚོ་ཅིག་ཅིག་སེམས་ལ་ག་ཟེར་ན་ཡ་ང་དུད་འགྲོས་མ་བྱེད་རོགས་གྱིས། ངས་ཁྱེད་རང་ཚོ་གནོད་པ་བྱེད་ཀྱི་རེད་ཟེར་དོགས་ཟོན་མ་བྱེད་རོགས་གྱིས་ག་ཟེར་ན་ངས་ཁྱེད་རང་ཚོ་དུས་འདི་ནས་བྱང་ཆུབ་མ་ཐོབ་ཀྱི་བར་དུ་ཨ་ནི་ངས་ག་ཟེར་ན་བདེ་བའི་མགྲོན་པོར་འབོད་ས་ཡིན་ད་འདི་རེད་ཤག་ག་ཟེར་ན་བར་དུ་བདེ་ལ་མགྲོན་དུ་བོས་ཟིན་གྱིས་ལྷ་དང་ལྷ་མིན་ལ་སོགས་དགའ་བར་གྱིས་འདི་རེད་ཤག་ད་ག་རེ་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས་བྱང་ཆུབ་སེམས་ཡོངས་སུ་གཟུང་བའི་ལེའུ་སྟེ་གསུམ་པའོ་ད་ཕལ་ཆེར་དེ་རིང་ནས་བཞག་མ་འགྲོ་རེད་པ།